ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་དྲུག། རེས་གཟའ་ཟླ་བའི་སྔ་དྲོའི་ལས་རིམ་དེ་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས། ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས། དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར། བོད་ཁམས་དཀར་མཛེས་ཕྱོགས་ཀྱི་དབོན་པོ་སྟོད་ཁུལ་གྱི་དགེ་འདུན་པ་དང་མང་ཚོགས་རྒྱ་ནག་གིས་འཛིན་བཟུང་བྱས་པའི་གནད་དོན་ཐད་ཨ་རིའི་བོད་ཀྱི་དམིགས་བསལ་འབྲེལ་མཐུད་སྐུ་ཚབ་ལྕམ་ཨུ་ཛི་ར་ཛི་ཡ་མཆོག་གིས་ཐུགས་འཚབ་གསལ་སྟོན་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་མཇུག་སྒྲིལ་གནང་བའི་སྐོར་ཞིག་དང། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེའི་ནང་གློག་འདོན་ཆུ་མཛོད་གསར་རྒྱག་བྱེད་རྒྱུར་མཚམས་འཇོག་བྱེད་དགོས་ཡོད་ཅེས་ཨ་རི་ནིའུ་ཡོག་ཏུ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་ཡོད་པའི་སྐོར་དང། མཇུག་ཏུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བཙན་བྱོལ་ནང་དགེ་བཤེས་མ་ཐོན་མཁན་བདུན་བྱུང་ཡོད་པའི་ནང་ནས་དགེ་བཤེས་མ་གཉིས་ལ་དགེ་བཤེས་མའི་སློབ་གཉེར་བརྒྱུད་རིམ་གྱི་ཉམས་མྱོང་དང་ཁོང་རྣམ་པའི་སྤྱི་ཚོགས་ནང་འོས་འགན་དང་མ་འོངས་པའི་ཞབས་ཞུ་ཇི་ལྟར་བསྒྲུབ་ཐུབ་མིན་སྐོར་ལ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། ཁམས་དཀར་མཛེས་ཕྱོགས་ཀྱི་དབོན་པོ་སྟོད་ཁུལ་གྱི་དགེ་འདུན་པ་དང་མང་ཚོགས། རྒྱ་ནག་གིས་འཛིན་བཟུང་བྱས་པའི་གནད་དོན་གྱི་ཐད་ཨ་མི་རི་ཀའི་དམིགས་བསལ་འབྲེལ་མཐུད་པ་སྐུ་ཚབ་ལྕམ་ཨུ་ཛི་ར་ཛི་ཡ་མཆོག་གིས་ཐུགས་འཚབ་གསལ་སྟོན་གནང་འདུག་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་སྤྱི་དམངས་བདེ་འཇགས་དང་དམངས་གཙོ་འགྲོ་བ་མིའི་ཐོབ་ཐང་གི་དྲུང་གཞོན་དང་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་ལྕམ་ཨུ་ཛི་ར་ཛི་ཡ་མཆོག་གིས་སྤྱི་ཚོགས་བརྒྱུད་ལམ་ཨེག་སི་ཐོག་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆུ་རགས་གསར་རྒྱག་གི་ལས་གཞིའི་འོག་གྲོང་སྡེ་གནས་སྤོས་བྱེད་དགོས་པ་དང་དགོན་པ་རྩ་མེད་བཟོ་གཞིའི་ཉེན་ཚབས་ལ་བོད་མི་རྣམས་ཀྱིས་ངོ་རྒོལ་གྱིས་བྱས་པའི་རྐྱེན་གྱིས་འཛིན་བཟུང་བྱས་པའི་གནད་དོན་གྱི་ཐད་ཐུགས་འཚབ་ཆེན་པོ་བྱུང་ཡོད་ལུགས་གསུངས་འདུག་ལ། རྒྱ་ནག་གཞུང་གིས་བོད་མིའི་འགྲོ་བ་མིའི་ཐོབ་ཐང་དང་སྨྲ་བརྗོད་རང་དབང་ལ་ངེས་པར་དུ་བརྩི་བཀུར་བྱེད་དགོས་རྒྱུ་དང། གཙང་པོ་དང་ས་ཞིང་གི་བདག་གཉེར་སྲིད་ཇུས་འཆར་འགོད་ལག་བསྟར་ནང་བོད་པ་ངེས་པར་དུ་བཅུག་དགོས་ཀྱི་རེད་ཅེས་གསུངས་བཞག་དེ་བཞིན་ལྕམ་ཨུ་ཛི་ར་ཛི་ཡ་མཆོག་གིས་མུ་མཐུད་ནས་གསུངས་དོན་ལ། ལོ་ངོ་བརྒྱ་ཕྲག་མང་པོའི་ལོ་རྒྱུས་ལྡན་པའི་དགོན་སྡེ་དེ་ཚོ་ནི་བོད་བརྒྱུད་ནང་བསྟན་གྱི་དགེ་འདུན་པ་ཚོའི་བཞུགས་གནས་ཡིན་པ་དང། དེ་ཚོའི་ནང་ཚབ་སྒྲིག་མི་ཐུབ་པའི་བོད་ནང་གི་རྩ་ཆེའི་རིག་གཞུང་གི་ཤུལ་བཞག་བདག་གཉེར་གནང་བཞིན་ཡོད་སྟབས། བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང། ཆོས་སྐད་ཡིག་གི་ངོ་བོ་སྲུང་སྐྱོབ་བྱ་རྒྱུར་ཨ་མི་རི་ཀས་བོད་མི་ཚོར་རྒྱབ་སྐྱོར་གནང་རྒྱུ་ཡིན་ཞེས་ཁོང་གིས་གསུངས་བཞག།
རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་མཇུག་སྒྲིལ་གནང་བའི་སྐོར་ལ་པ་སངས་ཚེ་རིང་ལགས་ཀྱིས་སྙན་བརྒྱུད་གནང་བ་ཞིག་གསན་རོགས་གནང། ཉི་ཤུ་རྩ་ལྔའི་ཉིན་ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས་སྦེལ་ཇམ་རྒྱལ་ས Brussels ནང་གི Thon གསོལ་མགྲོན་ཁང་དུ་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གསུམ་ནས་རྩ་ལྔ་བར་ཉིན་གྲངས་གསུམ་རིང་འཚོགས་བཞིན་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་མཇུག་སྒྲིལ་གནང་ཡོད་པ་རེད་མཇུག་སྒྲིལ་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་དབུས་པའི་བོད་མི་མང་སྤྱི་འཐུས་ཚོགས་གཙོ། མཁན་པོ་བསོད་ནམས་བསྟན་འཕེལ་ལགས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དང་ཧྥ་རན་སི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ལྕམ་སྐུ Eustache Brinio ལགས་དང་རྒྱལ་ཁབ་ཁག་འདྲ་མིན་བཞི་བཅུ་ཞེ་གཉིས་ཙམ་ནས་ཕེབས་པའི་ཚོགས་བཅར་བ་ཁྱོན་བརྒྱ་དང་བདུན་ཅུ་ལྷག་ལྷན་ཞུགས་ཐོག་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་གསུང་བཤད་གནང་དོན་དུ།

རྒྱབ་སྐྱོར་ཐོབ་ཐབས་སུ་ལས་འགུལ་སྤེལ་ཕྱོགས་སོགས་ཀྱི་ཐད་གྲོས་བསྡུར་དང་ཐབས་ཇུས་གནང་རྒྱུ་སོགས་ཀྱི་སྡིངས་ཆ་བསྐྲུན་རྒྱུ་སོགས་ཡིན་པ་རེད་བོད་ཀྱི་གནད་དོན་ནི་ཆབ་སྲིད་ཀྱི་གནད་དོན་ལས་ལྷག་པ་མི་རིགས་གཅིག་གི་ཆོས་དང་རིག་གཞུང་སྲུང་སྐྱོབ་དང་འཚོ་གནས་ཐུབ་ཐབས་དང་འབྲེལ་བའི་གནད་དོན་ཞིག་ཆགས་ཀྱི་ཡོད་ང་ཚོས་བོད་དོན་རྒྱབ་སྐྱོར་ཚོགས་པ་དང་བོད་དོན་ཞུ་གཏུག་ལས་ཁང་ནས་བོད་དོན་འཐབ་རྩོད་ལ་མུ་མཐུད་རྒྱབ་སྐྱོར་གནང་བར་བསྔགས་བརྗོད་ཞུ་རྒྱུ་དང་མ་འོངས་པར་ཡང་མུ་མཐུད་རྒྱབ་སྐྱོར་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་གནང་སོང། ཡང་ཁོང་གིས་མུ་མཐུད་གསུངས་དོན་དུ།

གདུག་རྩུབ་ཅན་གྱི་སྲིད་བྱུས་འོག་བོད་དེ་བཞིན་མུན་ནག་གི་དུས་རབས་ཤིག་ཏུ་གྱུར་ཡོད་པ་དང་དེས་རྐྱེན་པས་བོད་མདོ་དབུས་ཁམས་གསུམ་ནས་བོད་མི་བརྒྱ་དང་ལྔ་བཅུ་ང་བདུན་ནས་རྒྱ་ནག་གཞུང་གི་དྲག་གནོན་ལ་ངོ་རྒོལ་གྱི་རྣམ་པ་འདོན་ཆེད་རང་ལུས་མེ་བསྲེགས་གནང་ཡོད་པ་རེད་བོད་མི་ཚོས་རང་ལུས་མེ་བསྲེགས་གནང་དོན་གཙོ་བོ་ནི་འཛམ་གླིང་མི་མང་ལ་རྒྱ་ནག་གཞུང་གི་དྲག་གནོན་འོག་བོད་ནང་གི་གནས་སྟངས་ཛ་དྲག་དང་ཡ་ང་བ་ཞིག་ཡིན་པའི་བརྡ་ལན་སྤྲོད་ཆེད་དུ་ཡིན་པ་གསུངས་གནང་སོང།

རྩེ་གཅིག་ཏུ་རྒྱབ་སྐྱོར་དང་བོད་ཀྱི་གནད་དོན་དེ་བཞིན་རྒྱལ་སྤྱིའི་སྤྱི་ཚོགས་ནང་དོ་སྣང་དང་རྒྱབ་སྐྱོར་ཐོབ་ཐབས་དང་ལྷག་པར་དུ་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་རྒྱུ་དང་བོད་རྒྱའི་དཀའ་རྙོག་སེལ་ཐབས་དང་བོད་མིར་མུ་མཐུད་རྒྱབ་སྐྱོར་གནང་བར་ཡི་རངས་བསྔགས་བརྗོད་དང་ཐུགས་རྗེ་བཅས་ཞུས་པ་དང་ཆབས་ཅིག་ཁོང་གིས་ད་རེས་ཀྱི་ཚོགས་འདུའི་ཐོག་བོད་པའི་གཞོན་སྐྱེས་མང་པོ་ཞིག་མཉམ་ཞུགས་གནང་བ་དེ་ནི་བློ་སྤོབས་བསྐྱེད་ཡོད་པ་ཞིག་དང་བཟང་ཕྱོགས་ཀྱི་འགྱུར་བ་ཞིག་ལ་ངོས་འཛིན་གྱིས་ང་ཚོའི་མི་རབས་རྒན་པ་ཚོས་སོ་སོའི་ཆོས་དང་རིག་གཞུང་རྩ་དོན་གསོན་པོར་གནས་རྒྱུར། སྐུ་ངལ་འཛེམས་མེད་བསྐྱོན་ཡོད་པ་དང་ད་ཆ་ང་ཚོའི་མི་རབས་གཞོན་པ་ཚོས་དེའི་མཇུག་སྐྱོང་བྱ་དགོས་པ་དང་མ་འོངས་འབྱུང་འགྱུར་མི་རབས་ཚོ་ལ་རྩིས་སྤྲོད་བྱ་དགོས་པ་གསུངས་གནང་སོང། དེ་བཞིན་ཡང་ཁོང་གིས་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་རྒྱ་ནག་དྲག་ཆས་ཉེན་རྟོག་དམག་མིས་དགོན་པའི་དགེ་འདུན་པ་དང་ས་གནས་མི་མང་བསྡོམས་གཅིག་སྟོང་ལྷག་འཛིན་བཟུང་བྱས་ནས་གནས་སྟངས་ཛ་དྲག་ཅན་དུ་གྱུར་ནས་བོད་ནང་བོད་མིར་དཀའ་ངལ་ཤུགས་ཆེ་འཕྲད་བཞིན་པ་དེ་ནི་ང་ཚོ་ལ་བོད་དོན་ཐོག་སེམས་ཤུགས་སྔར་ལྷག་བསྐྱེད་དགོས་པའི་དྲན་སྐུལ་ལྟ་བུ་ཡིན་པ་གསུངས་གནང་སོང་ལ། ད་རེས་ཀྱི་གོ་སྐབས་འདིའི་བརྒྱུད་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་ནི་ང་ཚོའི་ཕྱག་སྦྲེལ་ནུས་པ་ཆེ་ཤོས་ཤིག་དང་མཐུན་ཕྱོགས་རྒྱལ་ཁབ་རིན་ཐང་ཆེ་ཤོས་ཤིག་ལ་བསམ་ཞིབ་བྱེད་བཞིན་ཡོད་པ་གསུངས་གནང་སོང། ཐེངས་འདིའི་ཚོགས་ཆེན་ཐོག་བོད་ནང་གི་ད་ལྟའི་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་གི་གནས་སྟངས་སྐོར་དང་བོད་ནང་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་སྐོར།

ཞུ་གཏུག་གི་ལས་འགུལ་མང་དག་ཞིག་སྤེལ་ཐུབ་པ་བྱུང་ཡོད་པ་མ་ཟད་ལོ་རེ་བཞིན་ཚོགས་ཆེན་ཐོག་མཉམ་ཞུགས་གནང་མཁན་རྒྱལ་ཁབ་ཁག་འདྲ་མིན་ནས་ཚོགས་བཅར་བ་ཇེ་མང་དུ་འགྲོ་བཞིན་ཡོད་པ་རེད། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་བསྟི་གནས་སྦེལ་ཇི་ཡམ་གྱི་རྒྱལ་ས Brussels ནང་སྐོང་ཚོགས་གནང་བའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་ཁམས་སྡེ་དགེའི་ནང་ལ་ཆུ་མཛོད་གསར་རྒྱག་གི་ལས་གཞིར་ཞི་བའི་ངོ་རྒོལ་བྱེད་མཁན་བོད་མིའི་ཐོག་རྒྱ་ནག་གཞུང་གིས་དྲག་གནོན་བྱས་ཏེ་བོད་མི་ཆིག་སྟོང་ལྷག་བཀག་སྐྱིལ་བྱས་པར་སྐྱོན་བརྗོད་ཀྱི་གསར་འགོད་བསྒྲགས་གཏམ་ཞིག་དེ་རིང་ཚོགས་ཆེན་གྱི་ཉིན་མཐའ་མའི་ཉིན་སྤེལ་གནང་འདུག་དེ་ཡང་ལྷན་ཚོགས་ཐོག་མཉམ་ཞུགས་གནང་མཁན་བོད་མིའི་དབུ་ཁྲིད་དང་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་ཀྱིས། རྒྱ་ནག་གིས་བོད་ཤར་ཕྱོགས་ཁམས་སྡེ་དགེ་ཁུལ་ཆུ་མཛོད་གསར་རྒྱག་ཆེད་དགོན་ཁག་མང་པོ་དང་ཁུལ་དེར་གནས་སྡོད་བྱེད་མཁན་བོད་མི་མང་པོ་ཞིག་གནས་སྤོ་བྱ་དགོས་པའི་བཙན་བཀར་ཞི་བའི་ངོ་རྒོལ་བྱེད་མཁན་བོད་མི་མང་པོ་ཞིག་འཛིན་བཟུང་བཀག་ཉར་དང་ཁོང་ཚོའི་ཐོག་དྲག་གནོན་ཤུགས་ཆེ་བྱས་པར་བློ་འཚབ་གནང་བཞག་ཆུ་མཛོད་གསར་རྒྱག་གི་ལས་གཞི་དེས་བོད་མི་ཉིས་སྟོང་ཙམ་གནས་སྤོ་བྱ་དགོས་པ་དང་དུས་རབས་བཅུ་གསུམ་པའི་ནང་བཞེངས་པའི་དགོན་སྡེ་ཁག་ཅིག་གཏོར་བཤིག་གཏོང་དགོས་པ་ཆགས་ཀྱི་ཡོད་པར་སོང་དགེ་འདུན་པ་ཐེ་བའི་བོད་མི་ཚོས་ཞི་བའི་ངོ་རྒོལ་བྱས་པར་རྒྱ་ནག་གི་ཉེན་རྟོག་པ་དང་དམག་མིས་དྲག་གནོན་ཚབས་ཆེ་བྱས་པ་བརྙན་པར་ཐོག་མཐོང་རྒྱུ་ཡོད་པ་གསུངས་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཞི་བའི་ངོ་རྒོལ་བྱེད་མཁན་བོད་མིའི་ཐོག་ཚད་ལས་བརྒལ་བའི་དྲག་གནོན་བྱས་པ་དེ་ནི་ནག་ཉེས་ཧ་ཅང་ཆེན་པོ་ཞིག་ཡིན་པ་གསུངས་པའི་ཐོག་རྒྱ་ནག་གཞུང་གིས་བོད་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་ཡོད་པ་དང་རྒྱ་ནག་གཞུང་གིས་རང་ཉིད་ཀྱི་ལྟ་བ་ལངས་ཕྱོགས་དེ་འགྲོ་བ་མིའི་ཐོབ་ཐང་ལས་གལ་འགངས་ཆེ་བར་བརྩི་གི་ཡོད་པ་རེད། ཞི་བའི་ངོ་རྒོལ་བྱེད་མཁན་འཛིན་བཟུང་བྱས་པ་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་པ་དང། བོད་མིའི་རང་དབང་དང་མངོན་འདོད་ལ་བརྩི་སྲུང་བྱེད་དགོས་པ་དེ་ལ་རྒྱལ་སྤྱིའི་ངོས་ནས་བོད་མིའི་དཀའ་སྡུག་ལ་གསན་དགོས་པ་དང། རྒྱ་ནག་གཞུང་གིས་བོད་ནང་ལ་ཁྲིམས་འགལ་གྱི་བྱ་སྤྱོད་ལག་བསྟར་བྱེད་བཞིན་པར་ངོ་རྒོལ་གནང་དགོས་པ་རེད་ཅེས་གསུངས་བཞག Brussels ནང་སྐོང་ཚོགས་གནང་བའི

དེ་མིན་ཡང་མི་རེ་རེ་བཞིན་དྲི་རྩད་ནན་པོ་བྱེད་ཀྱི་ཡོད་པ་དང་གལ་སྲིད་དྲི་བར་ལན་འདེབས་མ་བྱས་པ་ཡིན་ཚེ་འགྲམ་ལྕག་གཞུས་པ་དང་ཡང་ན་ཉེས་རྡུང་དྲག་པོ་བཏང་བའི་གནས་ཚུལ་བྱུང་ཡོད་པས་དྲི་རྩད་བྱས་པའི་མི་ཧ་ལམ་ཚང་མར་ཉེས་རྡུང་ཕོག་ཡོད་པ་དང་ཕྱི་ཚེས་ཉི་ཤུ་བཞི་ཉིན་སྨན་ཁང་ལ་བསྐྱལ་བའི་དབོན་སྟོད་དགོན་པའི་དགེ་འདུན་པ་ཞིག་ལ་ཉེས་རྡུང་བཏང་ནས་སྐད་ཆ་ཡང་བཤད་མི་ཐུབ་པ་དང་སྒལ་པ་སྨུག་ཐིག་གིས་ཁེངས་ཡོད་འདུག། བོད་མི་དོ་དམ་བཀག་ཉར་བྱེད་སའི་དབོན་སྟོད་ཁུལ་དུ་ཕྱི་ཕྱོགས་ནས་ཆེད་མངགས་བཏང་བའི་ཉེན་རྟོག་པ་ཧ་ཅང་མང་པོ་སླེབས་ཡོད་པ་དང། ཕྱི་ནས་ཡོང་བའི་ཉེན་རྟོག་རུ་ཁག་རེ་རེས་གྲོང་ཚོ་རེ་རེའི་ནང་ལྟ་སྲུང་གི་འགན་འཁུར་བླངས་ཏེ་དྲག་གནོན་བྱེད་བཞིན་ཡོད་པ་དང། ཡང་དབོན་པོ་སྟོད་དང་ཡེ་ན་དགོན་ཁུལ་དུ་ཏོག་དབྱིབས་འགོས་ནད་ཁྱབ་གདལ་ཕྱིན་པའི་སྐབས་བཀག་སྡོམ་བྱས་པ་བཞིན་མི་སུ་ཞིག་ཀྱང་ཁང་པའི་ཕྱི་ལ་ཐོན་མི་ཆོག་པ་བཟོས་འདུག་རིང་མིན་བོད་མི་རང་དབང་སྒེར་ལངས་ཀྱི་གསུམ་བཅུའི་དུས་དྲན་དང་ཉིས་སྟོང་བརྒྱད་ལོའི་ཟླ་བ་གསུམ་པའི་ཚེས་བཅུ་བཞི་ཉིན་རྒྱལ་ས་ལྷ་སར་ཞི་བའི་ངོ་རྒོལ་གྱི་ལས་འགུལ་སྤེལ་བའི་དུས་ཚིགས་ཚེས་ལ་ཉེ་བར་བརྟེན་ཉེན་རྟོག་པས་འཛིན་བཟུང་བྱས་པའི་དགེ་འདུན་པར་འདྲི་རྩད་བྱེད་སྐབས་དྲག་སྤྱོད་པ་ཟེར་མིང་བཏགས་ནས་ཁོང་ཚོས་གསུམ་གཅིག་བཞི་ཟེར་བའི་དྲག་ཟིང་སློང་རྩིས་བྱེད་ཀྱི་ཡོད་ཚུལ་སྙད་འདོགས་བྱས་ཡོད་འདུག་དོན་དངོས་ཐོག་དམིགས་བསལ་སྦྱོང་བརྡར་བྱས་པའི་ཉེན་རྟོག་དམག་མི་སླེབས་པ་དང།

ད་ལྟ་སྨན་ཁང་དུ་བསྐྱལ་བའི་མི་ཚོ་དང་ཕྱི་ཕྱོགས་སུ་འབྲེལ་བ་མེད་པ་བཟོས་པའི་ཐོག་སྨན་བཅོས་ཟིན་པའི་མི་དེ་དག་ཀྱང་སྨན་ཁང་ནས་ལོག་མ་བཅུག་པར་ཉེན་རྟོག་པའི་ལྟ་ཞིབ་འོག་བཞག་ཡོད་པ་རེད་འདུག་སྨན་ཁང་འདི་ཡང་བཀག་ཉར་ཁང་ལྟ་བུ་ཞིག་ཆགས་ཡོད་པ་དང་ཚེས་ཉི་ཤུ་བཞི་ཉིན་མུ་མཐུད་ཉེས་རྡུང་ཕོག་པའི་མི་སྣ་སྨན་ཁང་དུ་འབྱོར་བཞིན་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཁེ་ན་ཌའི་ཕྱི་སྲིད་ལས་ཁུངས་ཀྱིས་རྒྱ་ནག་གཞུང་ལ་འབོད་སྐུལ་གནང་བཞག། ཁམས་སྡེ་དགེ་དབོན་པོའི་དགོན་གྲོང་མི་མང་ཕོན་ཆེན་པོ་འཛིན་བཟུང་བྱས་པའི་གནད་དོན་གྱི་ཐད་ཁེ་ན་ཌའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ། Genevieve Tremblay། ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་དྲི་བར་ཕྱི་ཟླ་གཉིས་པའི་ཚེས་ཉེར་གསུམ་གྱི་དགོང་མོ་ཡིག་ཐོག་ནས་ལན་འདེབས་གསལ་བཤད་གནང་བའི་ནང། བོད་མི་འཇུ་བཟུང་དོ་དམ་བྱས་པའི་ཐད་ཐུགས་འཚབ་ཧ་ཅང་ཆེན་པོ་ཡོད་པ་དང། ཁེ་ན་ཌའི་གཞུང་གིས་སྡེ་དགེ་དབོན་པོའི་གནས་སྟངས་ཀྱི་ཐད་ལ་ལྟ་ཞིབ་ནན་པོ་གནང་བཞིན་ཡོད་པ་གསུངས་ཤིང། ཁེ་ན་ཌའི་གཞུང་གིས་རྒྱ་ནག་གི་དཔོན་རིགས་ལ་སྨྲ་བརྗོད་རང་དབང་དང་འདུ་འཛོམས་ཀྱི་རང་དབང། བེད་སྤྱོད་བྱེད་མཁན་བོད་མི་དོ་དམ་འཛིན་བཟུང་བྱས་པ་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་འབོད་སྐུལ་གནང་གི་ཡོད་ཅེས་འདི་ག་རླུང་འཕྲིན་ཁང་ལ་གསལ་བཤད་གནང་བྱུང། ཁེ་ན་ཌའི་ཕྱི་སྲིད་ལས་ཁུངས་ཀྱིས་ཡིག་ཐོག་ནས་གསལ་བཤད་གནང་བའི་ནང་ད་དུང། ཁེ་ན་ཌའི་གཞུང་གིས་རྒྱ་ནག་ལ་བསམ་ཚུལ་དང་སྨྲ་བརྗོད་ཀྱི་རང་དབང། འདུ་འཛོམས་དང་མཉམ་འབྲེལ་བྱེད་པའི་རང་དབང། ཆོས་དད་རང་དབང་བཅས་ལ་གུས་བརྩི་དང་སྲུང་སྐྱོབ་ཁྱབ་སྤེལ་གཏོང་དགོས་པ་རྟག་ཏུ་འབོད་སྐུལ་གནང་བཞིན་ཡོད་ཅེས་དང། བོད་མིའི་ཆོས་དད་རང་དབང་དང་སྨྲ་བརྗོད་རང་དབང། སྐད་ཡིག་སྲུང་སྐྱོབ་དང་རིག་གཞུང་གི་རང་དབང་ཐེ་བའི་བོད་མིར་གནོད་གཞིའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཀྱི་ཐད་ཐུགས་འཚབ་གཏིང་ཟབ་ཡོད་ཅེས་གསུངས་ཀྱི་འདུག། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེའི་ནང་གློག་འདོན་ཆུ་མཛོད་གསར་རྒྱག་བྱེད་རྒྱུར་མཚམས་འཇོག་བྱེད་དགོས་ཡོད་ཅེས་ཨ་རིའི་ནིའུ་ཡོག་ཏུ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་གནང་བའི་སྐོར་ཇོ་ལེབ་ཆོས་འཕེལ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ནིའུ་ཡོག་དང་ནིའུ་འཇར་སིའི་ས་གནས་གཞོན་ནུ་ཚོགས་པས་གོ་སྒྲིག་བྱས་ཏེ། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞིའི་ཉིན་ནིའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དུ། བོད་མི་ཚོས་ཁམས་སྡེ་དགེའི་ནང་གློག་འདོན་ཆུ་མཛོད་གསར་རྒྱག་བྱེད་རྒྱུ་མཚམས་འཇོག་བྱེད་དགོས་ཡོད་ཅེས་ངོ་རྒོལ་སྐད་འབོད་བྱས་སོང། ངོ་རྒོལ་ལས་འགུལ་འདི་སྤེལ་དགོས་དོན་སྐོར་དང་འབྲེལ་ནས་ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་སུ་བཅར་འདྲི་བྱས་པའི་ལན་འདེབས་ཞུས་པའི་ནང།

བོད་ཀྱི་མི་རིགས་དང་བོད་ཀྱི་སྐད་ཡིག་དང་བོད་ཀྱི་རིག་གཞུང་དང་བོད་ཀྱི་སྲོལ་རྒྱུན་གོམས་གཤིས་དེ་ཁོ་ཚོ་གིས་ད། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེའི་ནང་གློག་འདོན་ཆུ་མཛོད་གསར་རྒྱག་བྱེད་རྒྱུའི་ཆེད་དུ་དེ་གའི་དགོན་པ་དང་གྲོང་ཚོ་ཁག་ཅིག་གནས་སྤོ་བྱེད་དགོས་པའི་བཙན་བཀའ་བཏང་བར། ས་གནས་དེ་གའི་མི་མང་གིས་ངོ་རྒོལ་བྱེད་སྐབས་འཛིན་བཟུང་བྱས་པས། ཛ་དྲག་གི་གནས་སྟངས་འདི་ལ་གདུང་སེམས་མཉམ་སྐྱེད་བྱེད་རྒྱུའི་ཆེད་དང། རྒྱ་ནག་གཞུང་ལ་ཆུ་མཛོད་གསར་རྒྱག་བྱེད་རྒྱུ་འཕྲལ་དུ་མཚམས་འཇོག་བྱེད་དགོས་ཡོད་ཅེས་བརྗོད་ཀྱི་ཡོད་ཅེས་དང།

དེ་བཞིན་ས་གནས་བུད་མེད་ཚོགས་པ་དང་བོད་རང་བཙན་སློབ་ཕྲུག་ཚོགས་པ་སོགས་ཀྱིས་གོ་སྒྲིག་བྱས་ཏེ། Washington Square ཞེས་པའི་ས་གནས་སུ་ཡང་ངོ་རྒོལ་གྱི་ལས་འགུལ་ཞིག་ཀྱང་སྤེལ་འདུག་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན། སླེབས་ལ་ཉེ་བའི་འཛམ་གླིང་ཚོང་དོན་སྒྲིག་འཛུགས་ཀྱི་ཚོགས་འདུ་དེ་ཨ་རབ་མཉམ་འབྲེལ་རྒྱལ་ཁབ་ཀྱི་རྒྱལ་ས Abu Dhabi ནང་ཟླ་འདིའི་ཚེས་ཉི་ཤུ་དྲུག་ནས་ཉི་ཤུ་དགུ་བར་འཚོགས་རྒྱུ་ཡིན་པ་བཞིན་ཨ་རིའི་ཚོང་དོན་སྐུ་ཚབ་ལྕམ Katherine Tai ཡིས་ཚེས་ཉི་ཤུ་གསུམ་རེས་གཟའ་པ་སངས་ཉིན་འགྲེམས་སྤེལ་གནང་བའི་ཨ་རིའི་གྲོས་ཚོགས་ལ་ཕུལ་བའི་རྒྱ་ནག་ཚོང་འབྲེལ་སྒྲིག་འཛུགས་དང་མཐུན་མིན་གྱི་ལོ་རེའི་སྙན་ཐོའི་ནང་རྒྱ་ནག་ནི་རྒྱལ་སྤྱིའི་ཚོང་འབྲེལ་ལམ་ལུགས་ཀྱི་འགྲན་རྩོད་བྱེད་མཁན་ཆེ་ཤོས་དེ་ཡིན་པ་བཀོད་འདུག་རྒྱ་ནག་ཉིས་སྟོང་གཅིག་ལོའི་ནང་འཛམ་གླིང་ཚོང་དོན་སྒྲིག་འཛུགས་ཀྱི་ཚོགས་མི་མ་ཆགས་པའི་གོང་སྤྱི་ཚོགས་རིང་ལུགས་ཀྱི་ཁྲོམ་རའི་དཔལ་འབྱོར་ལམ་ལུགས་ཐོག་སྐྱོད་བཞིན་པ་དེས་ད་ཆ་འགྲན་རྩོད་དབང་ཤུགས་ཆེ་རུ་ཕྱིན་ནས་རྒྱལ་སྤྱིའི་ཚོང་ལས་སྒྲིག་གཞིར་འགལ་འཛོལ་བྱེད་པ་དང་དེ་ལས་ཀྱང་དཀའ་རྙོག་ཆེ་བ་ཞིག་ལ་རྒྱ་ནག་གི་སྤྱི་ཚོགས་རིང་ལུགས་ཀྱི་ཁྲོམ་རའི་དཔལ་འབྱོར་ལམ་ལུགས་བརྒྱུད་རྒྱ་ནག་གི་ཁེ་ལས་ཀྱིས་གོ་ལའི་ཁྲོམ་རར་དབང་བསྒྱུར་བྱེད་ཆེད་མུ་མཐུད་ནས་འགྱུར་བ་འགྲོ་བཞིན་པའི་ཁྲོམ་རའི་སྲིད་ཇུས་དང་ལག་ལེན་སྣ་ཚོགས་ཤིག་བཀོལ་སྤྱོད་བྱེད་བཞིན་ཡོད་པའི་སྐོར་ལྕམ Katherine Tai ཡིས་གསུངས་ཡོད་པ་སྙན་ཐོའི་ནང་བཀོད་ཡོད་པ་རེད་འདུག། ཐའེ་ཝན་གྱིས་ཀྱང་འཛམ་གླིང་ཚོང་དོན་སྒྲིག་འཛུགས་ལ་དྲང་བདེན་མིན་པའི་སྒོ་ནས་ཁྲོམ་རའི་དཔལ་འབྱོར་མ་ཡིན་པར་སྔར་ལས་ལྷག་པའི་ནུས་པ་ལྡན་པའི་སྒོ་ནས་གདོང་ལེན་བྱེད་དགོས་པའི་ནན་སྐུལ་བྱས་པ་དང་འཛམ་གླིང་ཚོང་དོན་སྒྲིག་འཛུགས་ཀྱི་གྲོས་འཆར་གཞན་བཞི་བཏོན་ཡོད་པ Taipei Times གསར་ལས་ཁང་གིས་ཚེས་ཉི་ཤུ་ལྔ་རེས་གཟའ་ཉི་མའི་ཉིན། ཨ་མི་རི་ཀའི་གཞུང་གིས་རྒྱ་ནག་གིས་མེག་སི་ཀོ་ནང་ལ་བཟོས་པའི་རིན་གོང་ཁེ་པོའི་མོ་ཏྲ་དང་མོ་ཏྲའི་ཆ་ཤས་རྣམས་ཨ་མི་རི་ཀའི་ནང་ལ་ནང་འདྲེན་བྱ་རྒྱུར་བཀག་འགོག་མ་གནང་པ་ཡིན་ན་དེས་ཨ་མི་རི་ཀའི་མོ་ཏྲ་བཟོ་ཚོང་ལས་ཁང་གི་ཚོང་ལ་གནོད་འཚེ་བཏང་ནས་འཚོ་གནས་ཐུབ་རྒྱུ་ཁག་པོ་བཟོ་གི་རེད་ཅེས་ཨ་རིའི་མོ་ཏྲ་བཟོ་ཚོང་ལས་ཁང་གི་ཞུ་གཏུག་སྡེ་ཚན་གྱིས་རེས་གཟའ་པ་སངས་ཉིན་བརྗོད་བཞག་དེ་ཡང་ཝ་ཤིང་ཏོན་ནས་རུའེ་ཏར་གསར་འགྱུར་ལས་ཁང་གིས་ཕྱི་ཚེས་ཉེར་གསུམ་ཉིན་གནས་ཚུལ་སྤེལ་བའི་ནང། རྒྱ་ནག་གཞུང་གིས་དཔལ་འབྱོར་གྱི་རྒྱབ་རྟེན་འོག་བཟོས་པའི་རིན་གོང་ཆུང་ཆུང་གི་མོ་ཏྲ་དང་མོ་ཏྲའི་ཆ་ཤས་རྣམས་ཨ་མི་རི་ཀའི་ཁྲོམ་རའི་ནང་ལ་ངོ་སྤྲོད་བྱས་པ་ཡིན་ན་དེས་ཨ་མི་རི་ཀའི་མོ་ཏྲ་བཟོ་ཚོང་ལས་ཁང་རྩ་མེད་བཟོ་སྲིད་པ་རེད་ཅེས་ཨ་རིའི་བཟོ་ཚོང་མནའ་འབྲེལ་ལས་ཁང་གིས་སྙན་ཐོ་ཞིག་འདོན་སྤེལ་བྱས་པའི་ནང་བརྗོད་བཞག། དེ་བཞིན་སྙན་ཐོ་དེའི་ནང། རྒྱ་ནག་གི་ཁེ་གཉེར་ལས་ཁང་གིས། མེག་སི་ཀོ་ནང་གསར་འཛུགས་བྱས་པའི་བཟོ་ཚོང་ལས་ཁང་གིས་བཟོས་པའི་རིན་གོང་ཆུང་ཆུང་གི་མོ་ཏྲ་དང་མོ་ཏྲའི་ཆ་ཤས་རྣམས་རང་དབང་ཁྲོམ་རའི་གན་ཡིག་གི་ཁེ་ཕན་ལེན་ནས་ཨ་མི་རི་ཀའི་ཁྲོམ་རའི་ནང་འཚོང་དུ་བཅུག་པ་ཡིན་ན། དེས་ཨ་མི་རི་ཀའི་མོ་ཏྲ་བཟོ་ཚོང་ལས་ཁང་གི་ཚོང་ལ་གནོད་སྐྱོན་བཟོ་བ་ཙམ་མིན་པར། ལས་མི་མང་པོའི་ལས་ཀ་ཤོར་བ་དང། བཟོ་ཚོང་ལས་ཁང་མང་པོ་སྒོ་བརྒྱབ་དགོས་པའི་དཀའ་ངལ་བཟོ་སྲིད་པ་བཀོད་འདུག་ཨ་མི་རི་ཀ་དང་མེག་སི་ཀོ་ཁེ་ན་ཌའི་དབར་བཞག་པའི་ཚོང་འབྲེལ་གན་ཡིག་གཞིར་བཟུང་བྱས་ན། མེག་སི་ཀོ་ནས་བཟོས་པའི་རྒྱ་ནག་གི་མོ་ཏྲ་མ་ནས་ཨ་སྒོར་བདུན་སྟོང་ལྔ་བརྒྱ་ཡིན་པའི་གློག་ཤུགས་མོ་ཏྲ་དེ་ཚོ་ཨ་མི་རི་ཀའི་ནང་ནང་འདྲེན་བྱ་རྒྱུར་འོས་ཆོས་ཚང་གི་ཡོད་འདུག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གིས་རྒྱ་ནག་གིས་གསར་གཏོད་ཀྱི་ལམ་ནས་བཟོས་པའི་སྤུས་ཀ་ལེགས་ཤིང་རིན་གོང་ཁེ་བའི་ཁྱད་ཆོས་ཡོད་པའི་མོ་ཏྲ་རྒྱལ་སྤྱིའི་ནང་ཕྱིར་ཚོང་བྱ་རྒྱུ་ཡིན་པ་བཤད་བཞག།
རྒྱ་ནག་གཞུང་གིས་བལ་ཡུལ་ནང་ཕན་ཚུན་འཁོན་འཁྲུག་བྱེད་བཞིན་པའི་དམར་ཤོག་ཚོགས་པ་ཁག་བསྐྱར་དུ་མཉམ་འབྲེལ་ཡོང་ཐབས་ཀྱི་འབྲེལ་ལམ་སླར་གསོ་བྱས་འདུག Swarajya ཞེས་པའི་རྒྱ་གར་གསར་ལས་ཁང་གིས་ཟླ་འདིའི་ཚེས་ཉི་ཤུ་གསུམ་ཉིན་གནས་ཚུལ་སྤེལ་བར་གཞིགས་ན་རྒྱ་ནག་གི་སྲིད་དོན་པའི་འཐུས་ཚབ་ཁག་བལ་ཡུལ་དུ་ཡང་ཡང་བསྐྱོད་དེ་བལ་ཡུལ་དམར་ཤོག་ཚོགས་པ UML དང་བལ་ཡུལ་དམར་ཤོག་ཚོགས་པ MC བར་གྱི་འགལ་ཟླ་སེལ་ཐབས་བྱས་ཡོད་པ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་ནག་དམར་ཤོག་ཚོགས་པའི་འཐུས་ཚབ་སུམ་ཅུ་སོ་དྲུག་ལྷག་བལ་ཡུལ་དུ་བསྐྱོད་ཡོད་པ་དང། ལོ་འདིའི་འགོ་སྟོད་ཀྱི་བདུན་ཕྲག་དྲུག་གི་ནང་རྒྱ་ནག་དམར་ཤོག་ཚོགས་པའི་སྐུ་ཚབ་ལྔ་བལ་ཡུལ་དུ་བསྐྱོད་ཡོད་པ་རེད་འདུག་བལ་ཡུལ་དམར་ཤོག་ཚོགས་པ UML ཡི་ཚོགས་གཙོ Khadga Oli ཡི་སྲིད་དབང་གི་སྐབས་སུ་རྒྱ་ནག་ལ་ཁེ་ཕན་ཆེ་བའི་ཚོང་འབྲེལ་མང་པོ་ཞིག་རྒྱ་སྐྱེད་བྱས་པ་དང་ཧི་མ་ལ་ཡའི་རྒྱལ་ཁབ་བལ་ཡུལ་ཐོག་ཤུགས་རྐྱེན་སྤྲོད་ཐུབ་བྱུང་འདུག། ཨོ་ལི་ཡིས་སྲིད་བློན་བྱས་པའི་སྐབས་རྒྱ་གར་དང་ཨ་རིར་ངོ་རྒོལ་བྱེད་པའི་ལངས་ཕྱོགས་འཛིན་ནས་རྒྱ་ནག་གི་བཀོད་བྱུས་འོག་ཕྱིན་ཡོད་པ་རེད། འོན་ཀྱང་ད་ཆ་སྲིད་བློན Pushpa Kamal Dahal གྱི་སྲིད་དབང་འོག་བལ་ཡུལ་གྱི་ཆབ་སྲིད་ལངས་ཕྱོགས་ལ་ལེགས་བཅོས་བྱས་ཏེ་རྒྱ་གར་དང་ཨ་རིའི་བར་གྱི་འབྲེལ་ལམ་ཉེ་རུ་བཏང་བ་དང་རྒྱ་ནག་རྒྱ་གར་དང་ཨ་རི་གསུམ་མཉམ་འབྲེལ་ལམ་རྒྱང་ཐག་སྙོམས་པོ་ཞིག་འཛིན་ཐབས་བྱེད་བཞིན་ཡོད་པ་དེས་རྒྱ་ནག་བློ་བདེ་པོ་མེད་པ་བཟོས་ཡོད་པ་རེད། རྒྱ་ནག་དམར་ཤོག་གཞུང་གིས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་བལ་ཡུལ་གྲོས་ཚོགས་འོས་བསྡུའི་སྔོན་དུ་བལ་ཡུལ་དམར་ཤོག་ཚོགས་པ UML དང་བལ་ཡུལ་དམར་ཤོག་ཚོགས་པ MC གཉིས་བར་མཉམ་འབྲེལ་བྱས་པའི་འབྲས་བུར་བལ་ཡུལ་དམར་ཤོག་ཚོགས་པ་འོས་བསྡུའི་རྒྱལ་ཁ་ཐོབ་ཡོད་པ་རེད། འོན་ཀྱང་རིམ་བཞིན་དམར་ཤོག་ཚོགས་པ་གཉིས་ཀྱི་བར་མི་མཐུན་པའི་གནས་ཚུལ་མང་པོ་བྱུང་སྟེ་ཕན་ཚུན་དགྲ་བོ་ལྟ་བུ་ཆགས་ཏེ་བལ་ཡུལ་དམར་ཤོག་ཚོགས་པ་འཐོར་ཏེ་སྔོན་གྱི་བལ་ཡུལ་དམར་ཤོག་ཚོགས་པ UML དང་བལ་ཡུལ་དམར་ཤོག་ཚོགས་པ MC བསྐྱར་གསོ་བྱས་པ་ཞིག་ཡིན་འདུག། ད་ལྟའི་བལ་ཡུལ་གྱི་སྲིད་བློན Dahal མཆོག་གི་སྲིད་བློན་རེས་མོས་ཀྱི་ལས་འཁུར་འདི་ལོའི་ཕྱི་ཟླ་བཅུ་གཉིས་པའི་ནང་མཇུག་རྫོགས་རྒྱུ་ཡིན་ཞིང་རྒྱ་ནག་དམར་ཤོག་ཚོགས་པས་མཐའ་མར་ཨོ་ལི་ལ་རྒྱལ་ཁ་འཐོབ་རྒྱུའི་ཆེད་དུ་ད་ལྟའི་ཆར་མཐུན་ཕྱོགས་ཡིན་པའི་བལ་ཡུལ་དམར་ཤོག་ཚོགས་པ་དང་བལ་ཡུལ་གྲོས་ཚོགས་ཀྱི་མཐུན་སྒྲིལ་གཏོར་དགོས་པའི་མོས་མཐུན་བྱེད་དགོས་པ་དང་གལ་ཏེ་གཏོར་ཚེ་རང་རང་ཚོགས་པའི་ཚོགས་གཙོར་སྲིད་བློན་གྱི་གོ་གནས་འབུལ་རྒྱུའི་གྲོས་འཆར་བཏོན་ཡོད་པ་རེད་འདུག་རྒྱ་གར་དང་ཨ་རི་གཉིས་ཀྱིས་བལ་ཡུལ་ནང་གི་ཡར་རྒྱས་ཀྱི་ལས་འཆར་ནང་རོགས་སྐྱོར་དང་ཐེ་གཏོགས་བྱས་པ་ཙམ་མ་ཡིན་པར་བལ་ཡུལ་གྱི་ཆབ་སྲིད་པ་དང་མི་སེར་སྤྱི་ཚོགས་ཀྱི་ཁྲོད་དུ་འབྲེལ་ལམ་ཇེ་བརྟན་དུ་གཏོང་བཞིན་ཡོད་པས་བལ་ཡུལ་ནང་གི་གནས་སྟངས་ལ་དོ་སྣང་ཆེན་པོས་ལྟ་བཞིན་ཡོད་པའི་སྐོར Swarajya གསར་ལས་ཁང་གིས་གནས་ཚུལ་བཀོད་འདུག། ཟླ་འདིའི་ཚེས་ཉི་ཤུ་དྲུག་རེས་གཟའ་ཉི་མའི་ཉིན་ཧྥི་ལི་ཕིན་སི་ཀྱིས་རྒྱ་ནག་མཚོ་སྲུང་དམག་གིས་ཉ་པ་རྣམས་མཁོ་ཆས་སྐྱེལ་འདྲེན་བྱེད་མཁན BRP Datu Sanday ཞེས་ཧྥི་ལི་ཕིན་སི་གཞུང་གི་དམག་གྲུ་ཞིག་བཀག་འགོག་བྱེད་ཐབས་བྱས་ལུགས་སྐྱོན་འཛུགས་བྱས་པ་དང། དེ་ནི་བདུན་ཕྲག་གཉིས་ཀྱི་ནང་རྩོད་གཞི་ཅན་གྱི་གནས་ཚུལ་གཉིས་པ་དེ་ཡིན་པ་རེད་འདུག། དེ་ཡང་ཧྥི་ལི་ཕིན་སི་གི་མཚོ་སྲུང་བ Jay Tarriela ཡིས་བརྗོད་དོན། ཚེས་ཉི་ཤུ་གཉིས་ཉིན Scarborough Shoal ཟེར་བའི་མཚོ་ཁུལ་གྱི་ཉེ་འགྲམ་དུ་ཉ་པ་རྣམས་མཁོ་ཆས་སྐྱེལ་འདྲེན་བྱེད་བཞིན་པའི་སྐབས་དེར་རྒྱ་མིའི་མཚོ་སྲུང་དམག་གྲུ་དང་རྒྱ་མིའི་གྲུ་གཟིངས་གཞན་གསུམ་གྱིས་སུན་གཙེར་བཟོས་ཡོད་པ་རེད་འདུག་རྒྱ་མིའི་གྲུ་བཞིའི་ནང་ནས་གསུམ་གྱིས BRP Datu Sanday གྲུ་ཡི་བརྡ་གཏོང་འཕྲུལ་ཆས་བཀག་པ་དང་ཉེན་ཚབས་ཆེ་བའི་དམག་རྩལ་གྱི་བྱེད་སྒོ་སྤེལ་ཡོད་ཀྱང་གྲུ་དཔོན་གྱིས་མཚོ་འགྲུལ་གྱི་ལག་རྩལ་ལ་བརྟེན་ནས་འགོག་རྒོལ་དེ་དག་ལ་གཡོལ་ཐབས་བྱུང་བ་རེད་ཅེས་བརྗོད་འདུག་རྒྱ་ནག་གཞུང་འབྲེལ་གསར་ལམ Global Times གྱིས་ཚེས་ཉི་ཤུ་བཞི་རེས་གཟའ་སྤེན་པའི་ཉིན་སྤྱི་ཚོགས་དྲ་ལམ་ཐོག་རྒྱ་ནག་མཚོ་འགྲམ་སྲུང་དམག་གིས་མཚོ་གྲུ་དེ་ཁྲིམས་འགལ་ངང་རྒྱ་ནག་གི་ཧྭང་ཡན་གླིང་ཕྲན་དང་ཉེ་བའི་མཚོ་ཁུལ་དུ་འཛུལ་བར་ཕྱིར་འབུད་བཏང་ཡོད་ཅེས་རྒྱ་མིང་བེད་སྤྱོད་བྱས་འདུག། Scarborough Shoal མཚོ་ཁུག་ནི་ཧྥི་ལི་ཕིནས་ཀྱི་གླིང་ཕྲན་གཙོ་བོ་ལུན་རྫོང་གི་ནུབ་ཕྱོགས་སུ་སྤྱི་ལེ་ཉིས་བརྒྱ་བཞི་བཅུ་དང། རྒྱ་ནག་དང་ཐག་ཉེ་ཤོས་ཀྱི་སྐམ་ས་ཆེན་པོ་ཧེ་ནན་དང་བར་ཐག་སྤྱི་ལེ་དགུ་བརྒྱ་ཙམ་ཡོད་པ་རེད་འདུག། ཨ་མི་རི་ཀའི་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ལ་ཆབ་སྲིད་ཀྱི་བཞེངས་ཕྱོགས་མི་འདྲ་བ་ཡོད་ཀྱང། རྒྱ་ནག་ཐོག་འཛིན་པའི་དཔལ་འབྱོར་སྲིད་ཇུས་ནི་གཟབ་ནན་གྱི་སྒོ་ནས་མཁྲེགས་སུ་གཏོང་སྲིད་པ་དཔལ་འབྱོར་དཔྱད་ཞིབ་པས་གསུངས་བཞག་ཨ་མི་རི་ཀའི་སྲིད་འཛིན་ལས་ཐོག་ཇོ་པཱ་ཏན་མཆོག་གི་སྲིད་གཞུང་གིས་བཟོ་ལས་རིག་རྩལ་དང་མ་འཛུགས་སྒོ་ཁྲལ་སོགས་ཀྱི་ཐད་རྒྱ་ནག་གི་ཐོག་ཚད་བཀག་དམ་བསྒྲགས་ཇེ་མང་གནང་བཞིན་ཡིན་པ་དང་རྒྱལ་ཡོངས་འོས་བསྡུ་རྗེས་མར་ཆབ་སྲིད་ཚོགས་པ་གཉིས་ཀྱི་སྲིད་འཛིན་གྱི་འོས་མི་སྲིད་འཛིན་ཟུར་པ་ཀྲམ་མཆོག་དང་སྲིད་འཛིན་ལས་ཐོག་ཇོ་པཱ་ཏན་རྣམ་གཉིས་ནས་སུ་ཞིག་ལ་རྒྱལ་ཁ་ཐོབ་པ་ཡིན་ནས། རྒྱ་ནག་ཐོག་འཛིན་པའི་དཔལ་འབྱོར་སྲིད་ཇུས་ནི་གཅིག་མཚུངས་རེད་བསམ་གྱི་འདུག་ཅེས་ཨ་མི་རི་ཀའི། Brookings Institute། ཞེས་པའི་ལྟེ་གནས་ཁང་གི་དམིགས་བསལ་ཞིབ་འཇུག་སློབ་གཉེར་བ་རྒན་གྲས Joshua Meltzer ཡིས་འགྲེལ་བརྗོད་གནང་བཞག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བདག་ཅག་གི་སྟོན་པས་མཉན་ཡོད་དུ་མུ་སྟེགས་པའི་སྟོན་པ་དྲུག་རྩོད་པ་དང་རྫུ་འཕྲུལ་གྱི་ལམ་ནས་ཕམ་པར་མཛད་པ་བཞིན། རྗེ་ཙོང་ཁ་པ་ཆེན་པོ་མཆོག་ནས་སྟོན་པའི་རྗེས་དྲན་གྱི་སླད་ལྷ་ལྡན་སྨོན་ལམ་ཆེན་མོ་དེ་བཞིན་སྲོལ་གཏོད་གནང་མཛད་པ་ཞིག་ཡིན་པ་གནས་བརྟན་རིན་པོ་ཆེ་མཆོག་ནས་འགྲེལ་བརྗོད་གནང་ཡོད་པའི་སྐོར་ལ། ཁེ་ན་ཌ་ནས་འདི་གའི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བདག་ཅག་གི་སྟོན་པས་མཉན་ཡོད་དུ་མུ་སྟེགས་པའི་སྟོན་པ་དྲུག་དང་རྩོད་པ་དང་རྫུ་འཕྲུལ་བཅས་འགྲན་ནས་ཕམ་པར་མཛད་པ་བཞིན་རྗེ་བླ་མ་ཙོང་ཁ་པ་མཆོག་ནས་སྟོན་པའི་རྗེས་དྲན་སླད་ལྷ་ལྡན་སྨོན་ལམ་ཆེན་མོ་དེ་བཞིན་སྲོལ་གཏོད་གནང་མཛད་པ་གནས་བརྟན་རིན་པོ་ཆེ་མཆོག་ནས་ང་ཚོ་རླུང་འཕྲིན་ཁང་གི་བཅར་འདྲི་ཞུ་བའི་སྐབས་སུ་འགྲེལ་བརྗོད་གནང་བྱུང། ནས་ཚེས་པ་གཅིག་ནས་བྱས་ནས་ནི། ད་རྩོད་པ་གཅོད་འགུལ་བྱས་རྫུ་འཕྲུལ་བརྡུང་འགུལ་བྱས་ནས་ཚེས་པ་བརྒྱད་བར་དུ་འགྲན་ཟླ་དང་བཅས་པའི་རྫུ་འཕྲུལ་ད་ཁོ་རང་ཚོ། བྷ་ར་སའི་མུ་སྟེགས་པ་རྣམས་ནི་རྫུ་འཕྲུལ་སྟོན་ཨ་ཏི་ལིའི་ཚེས་པ་བརྒྱད་ནས་ཕར་སོང་ཨ་ནི་འགྲན་ཟླ་དང་བྲལ་བའི་མུ་སྟེགས་ཨ་ཚོགས་རྫུ་འདི་གཟུགས་པར་དུས་ཆེན་གཟུགས་པར་རེ་དེ་ནས་ཕར་ཨ་ནི་སྟོན་པས་རྫུ་འཕྲུལ་མང་པོ་བསྟན་ན་འང་རེ་དེ་ཁོ་ན་གཟུགས་བས་ད་བར་དུ་རྫུ་འཕྲུལ་གྱིས་ཕམ་པར་མཛད་ཞེས་མུ་སྟེགས་སྟོན་པ་དྲུག་ཨ་ནི་འདི་ནས་བཏུལ་ན་འང་ད་ལོ་རྒྱུས་འདི་འདྲས་ཟེར་རེ་འདི་གལ་ཆེན་པོ་དུས་ཆེན་གཅིག་ཡིན་ཐང་ཅིག་འདི་རེ་འོང་འདི་འདྲས་ཟེར་རེ་ད་ཆོ་འཕྲུལ་སྨོན་ལམ་དུ་ཆོ་འཕྲུལ་ཟེར་ན་ད་སྤྲུལ་པ་སྟོན་ཨ་གཟུགས་བར་བ་རྫུ་འཕྲུལ་གྱིས་སྤྲུལ་པ་ད་འོང་འདི་འདྲས་ཟེར་ད་ང་རང་ཚོ་དུས་ཆེན་འདི་ཁྱད་པར་ཅན་ཡིན་ཙང་རྗེ་བདག་ཉིད་ཆེན་པོས་ཀྱི་འདིའི་དུས་དང་བསྟུན་ནས་ཨ་ནི་སྨོན་ལམ་ཚོགས་ཡག་གི་དེ་འདྲའི་བྱས། ལྷ་ལྡན་སྨོན་ལམ་དེ་བཞིན་བོད་མིའི་བླ་ན་མ་མཆིས་པའི་སྐྱབས་གནས་སྤྱི་ནོར ྋགོང་ས ྋསྐྱབས་མགོན་རིན་པོ་ཆེ་མཆོག་དང་དེ་མིན་ཆོས་བརྒྱུད་ཆེ་ཁག་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་བརྟན་སླད་དང་ཐུགས་དགོངས་མཐའ་དག་ལྷུན་གྱིས་འགྲུབ་པ་འཛམ་གླིང་ནང་དམག་འཁྲུག་དང་རང་བྱུང་གི་འབྱུང་བ་མི་འབྱུང་བ་ཚོགས་དང་བསོད་ནམས་བསགས་སླད་དེ་བཞིན་བོད་མིའི་བདེན་མཐའ་གསལ་སླད་དུ་དམིགས་པ་བཞིན་ཚོགས་བསགས་རླབས་ཆེན་ཕན་ཐོགས་ཆེན་པོ་ཡོད་པ་རིན་པོ་ཆེ་མཆོག་ནས་མུ་མཐུད་འགྲེལ་བརྗོད་གནང་བྱུང།
བྱས་ཙང་ང་རང་ཚོ་གི་འདོད་དོན་འགྲུབ་ཡག་པོ་འདི་འདྲ་ཡིན་དགོས་རེད་ཨ་ནི་ལྷག་དོན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ

མི་རབས་གསུམ་པའི་སྐུ་ལས་བསྐྱོན་ནས་བྱུང་བར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་པ་སོགས་ཀྱི་འགྲེལ་བརྗོད་གནང་བྱུང། ཨ་ནི་ཀྱེ་རབ་བཀྲིས་ཡག་རེད་ཨ་ནི་དམ་བཅའ་བཞག་ཡག་རེད་འོ་དེའི་སྒང་ལ་དམ་བཅའ་བཞག་ཡག་ད་ང་ཚོ་འདི་གང་ག་ཆ་ཚང་བཅས་ཨ་ནི་ཞལ་འདོན་ཉིན་གུང་རྒྱབ་ལོགས་ཀྱི་ད་ཞལ་འདོན་དེ་བྱས་ཏེ་ཆ་ཚང་ཡོངས་སུ་རྫོགས་པ་བཅས་ད་གང་ད་ཅིག་རྒྱས་བསྡུས་ཅིག་གི་མ་གཏོགས་ཆ་ཚང་བཅས་ཚང་འོང་དེ་འདྲས་བྱས་ནས་ད་འདི་ཡག་ཐག་ཆོད་འདུག་སུ་ཡོད་གྲོགས་རོང་འཕྲོག་ལ་ཡག་ཨ་མི་མང་གཙོ་བའི་ཞེ་དྲག་ཡག་པོ་འདུག

ཉིན་གྲངས་གསུམ་གྱི་རིང་སྨོན་ལམ་བསྐོང་ཚོགས་གནང་བ་བཞིན་ས་གནས་མི་མང་སུམ་བརྒྱ་ལྷག་ལས་བརྒལ་བ་ཞིག་ལྷན་ཞུགས་གནང་འདུག། བོད་མི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་དེ་རིང་གི་གླེང་མོལ་གྱི་ལེ་ཚན་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བཙན་བྱོལ་ནང་དགེ་བཤེས་མ་ཐོན་མཁན་བདུན་བྱུང་ཡོད་པའི་ནང་ནས་དགེ་བཤེས་མ་གཉིས་དང་ལྷན་དུ་དགེ་བཤེས་མའི་སློབ་གཉེར་གྱི་བརྒྱུད་རིམ་གྱི་ཉམས་མྱོང་གི་སྐོར་ལ་རྡོ་རྗེ་དགྲ་འདུལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་དགོངས་ཀྱི་འོག་བཙན་བྱོལ་ནང་དགེ་བཤེས་མ་གི་ལམ་སྲོལ་གསར་གཏོད་བྱུང་རྗེས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་ད་བར་བཙུན་དགོན་ཆེ་ཁག་དྲུག་ནས་དགེ་བཤེས་མ་དྲུག་ཅུ་ཙམ་ཐོན་ཟིན་འདུག་སྔ་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་དགེ་བཤེས་མ་ཐོན་མཁན་བདུན་བྱུང་ཡོད་པ་གི་ཁོངས་ནས་དེ་རིང་དགེ་བཤེས་མ་གཉིས་ལ་དགེ་བཤེས་མའི་གི་སློབ་གཉེར་བརྒྱུད་རིམ་གྱི་ཉམས་མྱོང་དང། ད་ཆ་ཁོང་རྣམ་པས་སྤྱི་ཚོགས་ནང་ལ་འོས་འགན་དང་ཞབས་ཞུ་ཇི་ལྟར་བསྒྲུབ་ཐུབ་མིན་གྱི་སྐོར་ལ་གླེང་མོལ་བྱེད་ཀྱི་ཡིན། དེ་རིང་སྐུ་མགྲོན་གཉིས་ཡོད་པའི་ནང་ནས་དང་པོ་དེ་རྒྱ་གར་ཧི་མ་ཅལ་སྤི་ཏི་ནས་ཡིན་པའི་བཙུན་མ་ཐུབ་བསྟན་ཆོས་འཛིན་ལགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ནས་རྡ་རམ་ས་བཙུན་དགོན་སྒྲོལ་མ་གླིང་དུ་འཛུལ་ཞུགས་རྗེས་ལོ་ངོ་བཅོ་བརྒྱད་ལྷག་ཙམ་གྱི་རིང་ལ་གཞུང་ཆེན་བཀའ་པོད་ལྔ་གཙོ་བོར་གྱུར་པའི་གི་བོད་ཀྱི་སྐད་ཡིག་རིག་གནས་དང། སྙན་ངག། དབྱིན་ཡིག་བཅས་ལ་སློབ་སྦྱོང་མཐར་ཕྱིན་བྱས་ཏེ། ལོ་ངོ་བཞི་ཡི་རིང་ལ་ད་དགེ་བཤེས་མའི་གི་རྒྱུགས་སྤྲོད་ལ་འཛུལ་ཞུགས་བྱས་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ད་ལོ་མཇུག་ཏུ་ཕྱི་ཟླ་བཅུ་གཅིག་པའི་གི་ནང་རྒྱུགས་སྤྲོད་མཐར་སོན་རྗེས་ཨ་ནི་རྒྱ་གར་གནས་མཆོག་རྡོ་རྗེ་གདན་དུ་དགེ་བཤེས་མའི་གི་དམ་བཅའ་དམ་འཇོག་ཏུ་ཞུགས་པ་བྱུང་འདུག། ཡང་དགེ་བཤེས་མ་བྱང་ཆུབ་དབང་མོ་ལགས་ནི་རྒྱ་གར་བྱང་ཕྱོགས་ལ་དྭགས་ནས་ཡིན་ལ། ཨ་ནི་ཁོང་མོ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོ་ལ་ད་རྡ་ས་བཙུན་དགོན་སྒྲོལ་མ་གླིང་དུ་འཛུལ་ཞུགས་ཀྱིས། ལོ་ངོ་བཅོ་བརྒྱད་ལྷག་ཙམ་གྱི་གཞུང་ཆེན་བཀའ་པོད་ལྔ་གཙོ་བོར་གྱུར་པའི་བོད་ཀྱི་རིག་གནས་དང་དབྱིན་ཡིག་ལ་བསླབ་པ་མཐར་སོན་ཏེ། ལོ་ངོ་བཞི་གི་རིང་ལ་དགེ་བཤེས་མའི་གི་རྒྱུགས་སྤྲོད་ལ་འཛུལ་ཞུགས་བྱས་ཏེ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་རྒྱུགས་སྤྲོད་ལེགས་གྲུབ་བྱུང་ནས་ཨ་ནི་ཕྱི་ཟླ་བཅུ་གཅིག་པའི་གི་སྨད་ལ་གནས་མཆོག་རྡོ་རྗེ་གདན་ལ་ཨ་ནི་དགེ་བཤེས་མའི་གི་དམ་བཅའ་འཇོག་གནང་ཡོད་པ་རེད་དགེ་བཤེས་མ་ཁྱེད་རྣམ་པ་གཉིས་དེ་རིང་ང་ཚོའི་ལས་རིམ་ལ་ཕེབས་པར་བཀའ་དྲིན་ཆེ་ཞུ་གི་ཡིན།

དགེ་བཤེས་མ་ནི་བོད་དང་ཧི་མ་ལའི་རི་རྒྱུད་གང་ལ་ཡིན་ན་ཡང་བུད་མེད་ཀྱི་ཐོག་ནས་དགེ་བཤེས་མ་ནི་བྱུང་མ་མྱོང་པ་གཅིག་བྱས། འདི་རྒྱ་གར་བཙན་བྱོལ་ལ་ཕེབས་ནས་དགེ་བཤེས་མ་དེ་ཚོ་ཐོན་རྒྱུ་བྱས་ནས་ཚང་མ་བསོད་ནམས་ཆེན་པོ་དང་སྐལ་བ་བཟང་པོ་རེད་བསམ་གྱི་འདུག། ད་དེ་འདྲ་ཡིན་ཙང་ད་ང་རང་གི་བསམ་བློར་བྱས་ན། ད་སྐྱབས་མགོན་རིན་པོ་ཆེ་གཙོ་བོ་ང་ཚོ་གི་མགོན་སྐྱབས་སྐྱབས་མགོན་རིན་པོ་ཆེ་ཆགས་བསྡད་རེད། ང་རང་ཉིད་ད་དགེ་བཤེས་ང་རང་ངོས་ནས་བཤད་པ་ཡིན་ན་ད་དགེ་བཤེས་ཐོན་ནས། ཨ་ནེ་སྐྱབས་མགོན་རིན་པོ་ཆེ་གིས་ཨ་ནེ་དགོངས་པ། བཀའ་དང་དགོངས་པ་དང་མ་འགལ་བའི་ཐོག་ནས་ཨ་ནེ་སྐྱབས་མགོན་རིན་པོ་ཆེའི་དགོངས་པ་ཇི་བཞིན་གྱིས་ཨ་ནེ་སོ་སོའི་གིས་གང་ཤེས་པ་དེ་ཨ་ནེ་ད་མི་ལོ་བཅོ་བརྒྱད་ཉི་ཤུ་རྩ་གཉིས་ལྷག་ཙམ་གྱི་དུས་ཚོད་ད་གཞུང་ཆེན་བཀའ་པོད་ལྔ་ལ་སློབ་སྦྱོང་བྱས་ཡོད་རེད་ཨ་ནེ་དེའི་ཐོག་ལ་ཨ་ནེ་སོ་སོ་གིས་སློབ་སྦྱོང་བྱས་ནས་ཨ་ནེ་སོ་སོ་གིས་ཨ་ནེ་ད་དགེ་བཤེས་མ་གཅིག་ཆགས་བསྡད་ཡོད་རེད། ཨ་ནི་སོ་སོ་གི་གང་ཤེས་པ་དེ་ད་ལྟ་བར་དུ་བྱང་ཆུབ་སྟེ་གང་ཤེས་པ་དེ་ནི་སོ་སོ་གི་དགོན་པ་རེད། ཨ་ནི་སྤྱི་ཚོགས་གཞན་གཞན་པ་དེ་ནི་སོ་སོ་གི་གང་ཤེས་པ་དེ་ཨ་ནི་སྤྱི་ཚོགས་ནང་ལ་ནི་སྤེལ་ཐུབ་ཡ་དང་ཨ་ནི་དེ་མ་ཡིན་པའི་སོ་སོ་གི་སློབ་ཁྲིད་བྱེད་ཡ་སློབ་གྲྭ་གང་ཡིན་ནའི་རེད་དགོན་པ་གང་ཡིན་ནའི་རེད་ཨ་ནི་དེ་བ་ལ་སོ་སོ་གང་བྱེད་ཐུབ་པ་ཡོད་པ་དེ་ཨ་ནི

བཙུན་མ། ཆགས་པའི་སྐབས་སུ་རེད་ནི་སྡོམ་པ་བཞེས་པའི་སྐབས་སུ་དགུང་ལོ་ག་ཚོད་ཚོད་རེད། སྐབས་དེ་དུས་ཁྱེད་རང་གཉིས་ཀྱིས་སོ་སོ་གི་འདོད་མོས་ཡོད་པའི་ཐོག་ནས་རེད་གས་ཕ་མ་གིས་ཁྱེད་རང་རྣམ་པ་གཉིས་བཙུན་མ་བཟོས་པ་རེད་ནི་འདི་གི་རྒྱབ་ལྗོངས་ཀྱི་ངོ་སྤྲོད་ཅིག་གནང་རོགས་ཞུས་དང་སོ་སོ་གི་ནང་མི་རེད་ནི་ཕ་ཐོག་མར་བཙུན་མ་ཆགས་པ་ནས་བཟུང་བྱས་ནས་ཆགས་ལུགས་ཆགས་སྟངས་དེ་ག་འདྲས་འདྲ་བོ་ཅིག་བྱུང་སོང་ནི་ད་ལྟ་དགེ་བཤེས་མ་ཐུབ་བསྟན་ཆོས་འཛིན་ལ་བྱས་ནས་འགོ་བཙུགས་རོགས་བྱེད། ད་ང་རང་ལྟ་བུ་ཡིན་ན་ང་ད་སྐྱེ་ས་དེ་ཨཱ་ནི་རྒྱ་གར་ཧི་མ་ལ་ཡའི་གི་ཨཱ་ནི་ལུང་པ་སྤི་ཏི་ལུང་པ་ཁུག་ཀྱོག་ཅིག་རེད་ལ། ཨཱ་ནི་ལུང་པ་ཁུག་ཀྱོག་ཅིག་ཡིན་དུས་ང་སྤྱི་བཏང་གི་ཨཱ་ནི་བྱེད་དུས་ད་ང་ལོ་བཅོ་གསུམ་ནང་ནས་ཨཱ་ནི་བྱས་པ་ཡིན། ཨཱ་ནི་ཨཱ་ནི་བྱས་དེ་ཡང་ཨཱ་ནི་ཕ་མ་གཉིས་ཁོ་རང་ཡང་ཨཱ་ནི་ཨཱ་ནི་བྱེད་ཡ་ལ་འདོད་པ་ཡོད་རེད་ང་རང་ད་ང་རང་བུ་མོ་ཆུང་བ་ཆགས་ཡོད་ན་ཁྱེད་རང་ཨཱ་ནི་བྱས་ན་ཟེར། ཨ་ནི་ང་རང་ངོས་ནས་ཡིན་ན་ཡང་ཁོ་རང་གཉིས་གསུངས་པ་ནང་བཞིན་གྱི་ཨ་ནི་བྱེད་ཡག་གི་འདོད་པ་བྱས་ནས་ཨ་ནི་ཨ་ནི་འདུག་འདུག་ཨ་ནི་བྱས་བཞག་པ་ཞིག་རེད་ལ། ཨ་ནི་སྤྱི་བཏང་དང་ང་ཚོ་སྤི་ཏི་ལ་ཡིན་ན་ཡང་ཨ་ནི་བྱས་ནས་ཨ་ནི་ཞུ་གོ་ང་ཚོ་གི་ཕ་གིར་ལ་བཙུན་དགོན་འདྲ་བོ་གྲྭ་བ་དགོན་པ་དེ་ཡོད་རེད་དེ་བཙུན་དགོན་དང་དེ་འདྲའི་མེད་པ་བྱས་ནས་ཨ་ནི་ཕ་གིར་ལ་ཨ་ནི་སོ་སོ་གི་སློབ་གཉེར་བྱེད་ས་གི་ཆ་རྐྱེན་རེད་ཨ་ནི་དགེ་རྒན་རེད་གང་ཅིའི་ཐོག་ནས་ཡིན་ན་ཡང་ཨ་ནི། ཆ་རྐྱེན་ཟེར་ཡོད་མ་རེད་ཨ་ནི་ད་ཨ་ནི་བྱས་ནས་ནང་ལ་བསྡད་དེ་འདྲ་བོ་ཅིག་དེ་དུས་ཆགས་བསྡད་ཡོད་རེད། ཨ་ནི་འདི་འདྲས་བྱས་ནས་ཨ་ནི་ང། ལོ། ནང་ལ་ཨ་ནི་བྱས་ནས་ལོ་བཞི་ཞིག་བསྡད་ཡིན། ཨ་ནི་འདི་རྗེས་ལ་ཨ་ནི་ང་གནས་སྐོར་ཅིག་ལ་སླེབས་ནས་ཨ་ནི་གནས་སྐོར་ལ་ཡོང་ནས་ཨ་ནི། འདི། བལ་ཡུལ་ནས་བསྐོར་ནས་རྡ་རམ་ས་ལར་སླེབས་སོང་ཨ་ནི་རྡ་རམ་ས་ལར་སླེབས་དུས་ཙམ་པ་ལ་ཨ་ནི་དེ་དུས་སྐྱབས་མགོན་རིན་པོ་ཆེ་གིས་ཨ་ནི་གཙུག་ལག་རྡ་རྡ་རམ་ས་ལ་གཙུག་ལག་ཁང་ལ་ཨ་ནི་ལམ་རིམ་གྱི་གསུང་ཆོས་གནང་བཞིན་པ་ཞིག་རེད་ཤག་ཨ་ནི་དེ་དུས་སྐབས་སུ་ཨ་ནི་སྐྱབས་མགོན་རིན་པོ་ཆེ་གིས། དང་ཨ་ནེ་དང་གྲྭ་བ་སུ་ལ་ཡོད་ན་ཡང་ནི་གཞུང་ཆེན་བཀའ་པོད་ལྔ་ལ་ནི་ཕྱག་དཔེ་དེ་འདོད་ལྟ་དགོས་ཡ་གི་ཨ་ནི་དགོས་པ་རྒྱུ་མཚན་དང་དེ་ནི་བཀའ་སློབ་མང་པོ་གནང་སོང་ང་རང་དེ་གར་ཡོད་དེ་གསུང་ཆོས་ལ་ཡོད་ཨ་ནི་དེ་ནས་བྱས་ནས་ནི་ང་རང་སེམས་ཐག་འདྲ་བོ་ཆོད་བྱས་ཨ་ནི་ད་རྡ་རམ་ས་ལ་འདི་པར་ལ་ནི་ཨ་ནེ་དགོན་པ་ཅིག་ལ་འཛུལ་ཞུགས་བྱེད་ཐུབ་ན་བསམ་ནས་ང་རང་དེ་འདྲའི་ཕ་ཡུལ་ལ་མ་ལོག་པར་བྱས་རྡ་རམ་ས་ལ་ལ་ཨ་ནེ་དགོན་པ་ཅིག་ལ་ཞུགས་ཡག་གི་ཐབས་ཤེས་བྱས་ཡིན།

གོ་སྐབས་སྐལ་བ་བཟང་པོ་བསྡུར་གསུམ་དུ་རག་སོང་ཞུས་ཡོད། ལགས་སོ་ལགས་སོ། ཨ་ནི། དགེ་བཤེས་མ་བྱང་ཆུབ་དཔལ་མོ་ལ་ཁྱེད་ཀྱི་རྒྱབ་ལྗོངས་ལོ་རྒྱུས་ཀྱི་ངོ་སྤྲོད་གནང་རོགས་ཞུས་དང་ཁྱེད་ཀྱིས་བཙུན་མ་ཆགས་ཡ་དེ་སོ་སོ་རང་ཉིད་ཀྱི་དང་བླངས་དང་མོས་པ་ཐོག་ནས་རེད་པས་ཡང་ཅིག་ཕ་མ་ངོས་ནས་ཀྱི་དེ་འདྲའི་བཟོས་བཞག་འདྲ་བོ་ཅིག་རེད། ཨ་ནི་ད་འདི་གི་བར་དུ་བརྒྱུད་རིམ་འདི་སྐོར་ངོ་སྤྲོད་ཅིག་གནང་རོགས་ཞུས་དང་རྒྱབ་ལྗོངས་བརྒྱུད་རིམ་འདི་སྙིང་རྗེ་བོ་འདུག་བ་ལ།
ལགས་སོ།

ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ལ་སྤྱི་ཟླ་དེ་ཚོ་སྤྱི་ཟླ་བཅུ་པ་རེད་འོ་འདི་ནི་སྤྱི་ཟླ་བཅུ་པ་ནང་ནི་པཱ་ལགས་མཉམ་དུ་དེ་དྷརམ་ས་ལ་ལ་ཡོང་ཡིན་དེ་ནི་དགུ་བཅུ་གོ་བདུན་ལོ་ལ་ནི་བཙུན་དགོན་སྒྲོལ་མ་གླིང་ལ་ནི་འཛུལ་ཡག་གི་དེ་གོ་སྐབས་རག་སོང་ལ།

ཡང་ཕྱི་ལོགས་ལ་ཡང་དགེ་བཤེས་མ་དེ་འདྲས་ཆོས་དགེ་དེ་འདྲས་དང་ཨཱ་ནི་སློབ་གྲྭ་ཁག་དང་ཨཱ་ནི་ཨཱ་ནི་དགོན་པ་གཞན་པ་དེ་འདྲས་ལ་ཨཱ་ནི་སྤི་ཏི་ནང་ལ་ཕེབས་མཁན་དེ་འདྲས་ཡོད་རེད། ཨཱ་ནི་དེ་ཚོ་ཡིན་ན་ཡང་སོ་སོ་གི་ད་སོ་སོ་ཕ་གི་ལ་འདོད་མོས་ཀྱི་ཨཱ་ནི་དགོན་པའི་དགོན་པའི་གི་གཞུང་ཐོག་ནས་ཡང་སོ་སོ་ལ་གནང་བ་ཡོད་ན་ཨཱ་ནི་སོ་སོ་དེ་འདྲས་འགྲོ་ཆོག་ཡ་དེ་འདྲས་ཡོད་པ་བྱས་ན་ཨཱ་ནི་ཁོ་རང་ཚོ་དེ་འདྲས་ཕེབས་དེ་འདྲས་ཡང་ཡོད་རེད། ཨཱ་ནི་དེ་འདྲས་ང་རང་ཚོ་དགོན་པའི་ནང་ལ་ཡང་སོ་སོ་གི་ལས་སྣེ་དགོན་པ་ཚོགས་པ་ཅིག་ཡིན་དུས་ཙམ་པ་ལ་ཨཱ་ནི་སོ་སོ་གི་ལས་གནས་ཀྱི་འགན་བཞེས་མཁན་ཐོག་ལ་ཡིན་ན་ཡང་ནི་དགེ་བཤེས་མ་དེ་ཚོ་གི་སོ་སོ་གི་ཉམས་མྱོང་དང་ག་རེ་ཐོག་ལ་ཡིན་ན་ཡང་ནི་སོ་སོ་གི་ད་མ་འདྲ་བ་ཅིག་ཡིན་དུས་དགོན་པ་གི་ད་ཕྱག་མཛོད་ཟེར་ན་དགེ་བསྐོས་ཟེར་ན་འོན་འདི་འདྲི་འདི་འདྲོ་ལ་ཡིན་ན་ནི་ང་ཚོ་གི་ཡང་འོས་འཕངས་བྱས་ནི་འོས་ཀྱི་ཐོམ་སོ་རུ་འདི་འདྲི་ཡང་ཤེས་ཡོན་ཚོགས་ཆུང་གི་ཚོགས་གཙོ་འདྲ་བོ་དང་ཚོགས་གཞོན་དང་འོན་འདི་འདྲི་ཡིན་ན་ཡང་ད་དགེ་བཤེས་མ་འདི་འདྲི་ད་ད་ཕེབས་བཞིན་པ་འདི་འདྲི་ནང་ལ་ནི་འདི་འདྲི་གནང་བསྡད་མཁན་ཡང་ཡོད་རེད་ཨ་ནི་ད་འདི་མ་ཡིན་པའང་ད་དུང་དགེ་བཤེས་མ་ཁ་ཤས་ཡང

ལགས་སོ། ད་ད་ལྟ་ཁྱེད་རྣམ་པ་གཉིས་ཀྱི་སུ་གི་དེ་ལ་ལས་དབང་བྱས་ན་འགྲིག་གི་འདུག་ཅིག་གདན་ས་ཁག་གི་ད་ཅིག་དགེ་བཤེས་ལྷ་རམས་པ་དང་དེ་ཚོ་ཐོན་མཁན་གྱི་ཅིག་ལོ་དྲུག་ལྷག་ཙམ་ཅིག་གི་སློབ་གཉེར་བྱས་དགེ་ལུགས་རྒྱུགས་སྤྲོད་ཕྱིན་ཨ་ནི་ཐ་མ་ཐ་མ་དེ་འདྲིས་ཅིག་དགེ་བཤེས་ཐོབ་འགྲོ་གི་ཡོད་རེད་ཨ་ནི་ཁྱེད་རྣམ་པ་ཚོ་གི་ལོ་བཞི་ཙམ་ཅིག་གསུང་གི་འདུག་ཨ་དེ་འདྲི་བྱས་ཡོང་དུས་ཁྱེད་རྣམ་པ་ཚོ་གི་ད་གཞུང་ཆེན་བཀའ་པོད་ལྔ་གི་ཀྱི་སློབ་གཉེར་དེ་དང་གདན་ས་ཁག་གི་སློབ་གཉེར་དེ་ཚོ་ཚང་མ་འདྲ་མཚུངས་འདྲ་པོ་ཅིག་ཡོད་རེད་པས་ཁྱེད་རྣམ་པ་ཚོ་གི་ཆུ་ཚད་དེ་ཚོ་ཅིག་གཅིག་མཚུངས་འདྲ་པོ་ཅིག་ཚད་མཉམ་འདྲ་པོ་ཅིག་ཡིན་པ་འདྲ་པོ་ཅིག་ཤེས་ཚད་དེ་ཚོ་ཅིག་དོ་མཉམ་པ་འདྲ་པོ་ཅིག་དེ་འདྲི་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ན་མེད་ན་ག་འདྲི་ཡིན་ན། རེད་རེད་གདན་ས་ཁག་ལ་ཡིན་ན་ད་སློབ་སྦྱོང་གནང་སྟངས་དེ་གཅིག་པ་འདྲ་པོ་ཡིན་གྱི་རེད་བསམ་གྱི་འདུག་གཞུང་བཀའ་པོད་ལྔ་ལ་ནི་སློབ་སྦྱོང་གནང་དགོས་ནས་གཞུང་བཀའ་པོད་ལྔ་ལ་སློབ་སྦྱོང་མཐར་ཕྱིན་ན་དགེ་བཤེས་གནང་དགོས་ཡས་དེ་གཅིག་མཚུངས་འདྲ་བོ་ཡིན་གྱི་རེད་བསམ་གྱི་འདུག་སྤྱིར་བཏང་ད་བཙུན་མ་དགོན་པ་ལ་ཡིན་ན་ང་ཚོའི་དགོན་པ་འདྲ་བོ་ཡིན་ན་བརྒྱུད་རིམ་དུ་མ་སོང་ན་ཡང་སོ་སོ་གི་སློབ་སྦྱོང་བྱེད་ཕྱོགས་སྐོར་ལ་ཡིན་ན་ལོ་བཅོ་བརྒྱད་ལྷག་ཙམ་བྱས་དང་པོ་དགོན་པ་ནང་ལ་སློབ་སྦྱོང་ཐོན་དགོས་དུས་གཞི་རིམ་སློབ་གྲྭ་ནས་སྔོན་འགྲོ་བསྡུས་གྲྭ་བློ་རིག་རྟགས་རིགས་ཟེར་ལོ་བཞི་བྱས་འདི་སྒང་ལ་ཕར་ཕྱིན་ལོ་བདུན་བྱས་མཛོད་ལོ་གསུམ་དབུ་མ་ལོ་གསུམ་འདུལ་བ་ལོ་གཅིག་ལྟ་དགོས་ཡ་དེ་གདན་ས་དང་དགོན་པ་ཚང་མ་གཅིག་མཚུངས་ཡིན་གྱི་རེད་བསམ་གྱི་འདུག་དེ་ང་ཚོ་གི་གཞུང་བཀའ་པོད་ལྔ་རྣམ་འགྲེལ་དང་བཅས་པ་ཚང་མ་མཉམ་དུ་འགྲོ་དགོས་ཡ་དང་དེ་ཚོ་གཅིག་པ་རེད་ཡིག་ཚད་བཏང་ཕྱོགས་སྐོར་ལ་ཡིན་ན་ཡང་གཞུང་བཀའ་པོད་ལྔ་ལ་ཡིག་ཚད་བཏང་དགོས་ཡ་དེ་དགེ་བཤེས་ད་གདན་ས་ཁག་ནས་དགེ་བཤེས་ལྷ་རམས་པ་ཡིན་ནའི་བཙུན་མ་ཁག་གི་དགེ་བཤེས་བཏང་ཡ་དེ་ཚོ་ཚང་མ་སློབ་སྦྱོང་གི་འགྲོ་སྟངས་དེ་གཅིག་པ་འདྲ་བོ་ཅིག་རེད་ཤག་གཞུང་བཀའ་པོད་ལྔ་ལ་ལྟ་དགོས་ཡ་དེ་ཚང་མ་གཅིག་པ་བྱས།

ད་ཡིག་ཚད་བཏང་དགོས་ཡ་དེ་གཅིག་པ་འདྲ་བོ་བྱས་ཆགས་ཀྱི་འདུག་ལ། ད་ནི་ཁོ་རང་ཚོ་རྩོད་པ་གི་ཐོག་ལོ་གཉིས་འཕར་མ་དེ་རྩོད་པ་ཁ་རྒྱག་མཁན་བཙུད་བྱས་འདི་སྐོར་ལ་ཡིག་ཚད་བཏང་ནས་དགེ་བཤེས་ལྷ་རམས་འགྲོ་ཡས་ཀྱི་ལུགས་སྲོལ་ཅིག་ཡོད་ས་རེད་བཞག་འོན་ཏེ་ད་ལྟ་བཙུན་མའི་ཁག་བཙུན་མའི་དགོན་པའི་ནང་ལ་དགེ་བཤེས་མ་ཐོན་སྐྱོང་ནས་ལ་འོན་ཏེ་འདི་ད་ལྟ་བར་དུ་བྱུང་མི་འདུག་ད་མ་འོངས་པ་ལ་ད་ག་འདྲ་ཡིན་མིན་ད་ཧ་གོ་མ་རེད།
ལགས་སོ་ལགས་སོ། ད་ད་ལྟ་ཅིག་དགེ་བཤེས་མ་དང་ད་ཅིག་བཙུན་པ་ཚོ་གི་གཙོ་བོ་ད་རྒྱ་ཆེ་ས་ནས་བསྟན་པ་ཡིན་ན་ཨ་ནི་ད་ད་བསྟན་པ་འཛིན་སྐྱོང་སྤེལ་གསུམ་དང་འབྲེལ་བ་གི་ཐོག་ནས་རེད་ཨ་ནི་ཆུང་ས་ནས་བསྟན་པ་ཡིན་ན་ཡང་ཅིག་ཁྱེད་རྣམ་པ་ཚོ་བཙུན་མ་ཡིན་པ་ཡིན་ན་བཙུན་པ་བཙུན་མ་ཡིན་པ་ཡིན་ན་ཡང་ཡང་ཅིག་སོ་སོའི་འཚོ་བ་ཅིག་ཤེས་དགོས་གི་ཡོད་རེད་བ།

འཚོ་བ་རང་ཡོང་ཅན་བདེ་སྡུག་གི། སོ་སོ་ཀྱི་སྤྱི་ཚོགས་དགོན་པ་ནང་ནས་ད་ཐོབ་ཐང་ག་རེ་ཡིན་ན་བསྡད་ས་དང། ཟས་གོས་དང་ག་རེ་ཡིན་ན་ཡང་སོ་སོ་དཀའ་ངལ་མེད་དུས། འདི་ནང་ལ་ད་ཡང་ང་ལ་འདི་སྒང་ལ་ནུས་པ་ཐོན་པ་ཅིག་དགོས་ཡོད་ལ་ནི། ད་ལྟ་བར་དུ་སུ་ཅིག་ཡང་དམིགས་བསལ་གྱི་དེ་འདྲའི་བསམ་འཆར་ཟེར། བྱུང་གི་ཡོད་མ་རེད། སྤྱིར་བཏང་ཁོ་རང་ཚོས་གནང་ད་གནང་གི་ཡོད་རེད་མང་ཉུང་ཅིག་གནང་གི་ཡོད་རེད་ད་ལྟ་ཟེར་འདི་འདྲས་ཅིག་གནང་གི་ཡོད་ལ་ནི། ད་གསལ་པོ་ཞུ་ཡ་ཧ་གོ་མ། ཞུ་ཤེས་མ་སོང་འོན་ཏེ་ཁྱེད་ནི། འོན་ཏེ་དྲིལ་སྒྲོག་ཅིག་འདི་རེད་བསམ་གྱི་འདུག་ལ། ལགས་སོ། ད་ད་ལྟ་བར་དུ་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་བྱས་ནས་ད་དགེ་བཤེས་མ་ཐོན་མཁན་ཡི་བཙན་བྱོལ་ནང་ལོགས་ལ་དྲུག་ཅུ་ལྷག་ཙམ་ཅིག་ཆགས་ཡོད་ས་རེད། ད་དེ་ཚོ་ཚང་མ་ལ་ཕ་ཁྱེད་རྣམ་པ་ཚོ་གི་གཅིག་བྱས་ན་རྒྱུས་ཡོད་ཡོད་ཀྱི་རེད་ཁོང་རྣམ་པ་ཚང་མ་གི་ད་ད་ལྟའི་སྤྱི་ཚོགས་ནང་ལོགས་ལ་ཞབས་འདེགས་སྒྲུབ་སྟངས་དེ་ག་འདྲས་འདྲ་པོ་ཅིག་ནས་སྒྲུབ་གནང་གི་ཡོད་རེད།

དེ་འདྲ་ཡིན་ས་རེད་ང་ཚོ་རང་ཚོ་དགོན་པའི་ནང་ལ་ད་ང་རང་ཚོ་དགེ་བཤེས་མ་རྒན་པ་དེ་ཚོ་ང་རང་ཚོ་དཔེ་ཁྲིད་གནང་གི་ཡོད་རེད་གཞུང་བཀའ་པོད་ལྔ་ག་རེ་ཐོག་ལ་ཡིན་ན་ང་ཚོ་དཔེ་ཁྲིད་གནང་གི་ཡོད་ང་ཚོ་ཁོང་ཚོ་ཁ་ལ་དཔེ་ཁྲིད་ཞུ་མྱོང་ཡོད་དེ་ཁོ་རང་ཚོ་དེ་འདྲས་མཚམས་མཚམས་ལ་གསུང་གི་འདུག་དེ་ཕ་ཡུལ་ལ་འགྲོ་བྱས་ཨ་ནི་དགོན་པ་ཕ་གི་བོད་ནང་ལ་ཨ་ནི་ད་སློབ་གྲྭ་རེད་ཨ་ནི་དགོན་པ་རེད་དེ་བ་ལ་སློབ་ཁྲིད་དང་དེ་འདྲས་བྱེད་གར་འགྲོ་སྙིང་འདོད་ཀྱི་འདུག་དེ་ཨ་ནི་ང་རང་ཚོ་ད་འདི་ཆ་ལ་ཡིན་ན་ཕ་གི་ལ་འགྲོ་ཡག་གི་དེ་འདྲའི་ཆ་རྐྱེན་དང་དེ་འདྲས་དཀའ་ལས་ཁག་པོ་རེད་ཤག་ཟེར་དེ་འདྲས་གསུང་གི་འདུག་ལ། ལགས་སོ་ལགས་སོ། ད་ད་ལྟ་ཅིག། དགེ་བཤེས་མ་ཐོན་ཚར་དུས་ཏན་ཏན་ཅིག་ནང་ཆོས་ལ་དད་པ་ཡོད་མཁན་དང་ཨ་ནེ་དེ་ཚོ་ལ་སོགས་པ་གི་ཁྱེད་རྣམ་པ་ཚོ་ལ་ད་ཅིག་སྤྱི་ཚོགས་ནང་ལོགས་ལ་ཏན་ཏན་བརྩི་མཐོང་ཆེན་པོ་ཅིག་ཡོད་ཀྱི་རེད་ཨ་ནེ་ཁྱེད་དེ་ནང་བཞིན་གྱི་ཁྱེད་རྣམ་པ་ཚོ་གི་ཕར་ཅིག་ཞབས་འདེགས་སྒྲུབ་ཐུབ་ཡ་གི་དེ་འདྲའི་གནས་སྟངས་ཅིག་ཡིན་གྱི་རེད་དེ་བྱས་ཡོང་དུས་ཨ་ནེ་ད་ལྟ་དེ་དགེ་བཤེས་མ་ཚོ་གི་ཡང་ཅིག་དམིགས་བསལ་དགེ་བཤེས་མ་ཐོན་ཚར་བའི་རྗེས་ལ་འདུལ་ཁྲིམས་ཡང་ཅིག་མང་བ་སྲུང་དགོས་ཡ་འདྲ་པོ་དང

ཁྱད་པར་ཟེར་ཡོད་ཀྱི་མ་རེད་ང་རང་ཚོ་ད་འདུལ་ཁྲིམས་སྲུང་དགོས་ཡ་དེ་ཚོ་འདུལ་བ་ནང་ལ་ད་དགེ་ཚུལ་གྱི་དགེ་སློང་གི་དེ་སྐོར་ལ་ད་ང་ཚོ་ལྟ་ཆོག་གི་མ་རེད་བྱེ་བྲག་རྒྱུ་མེད་དེ་ང་རང་ཚོ་དགེ་ཚུལ་གྱི་ད་ཆ་ཚང་སློབ་ཁྲིད་གནང་ཚར་དུས་དེའི་ནང་ལ་ཡང་དགེ་བཤེས་མ་ཆགས་ས་ནས་ཨ་ནི་དེ་ཁྲིམས་འཐོལ་པ་འཁྱེར་དགོས་ཡ་དང་འོན་ཏེ་དམིགས་བསལ་མི་འདུག་ལ་ང་རང་ཚོ་འདུལ་ཁྲིམས་འཁྱེར་དགོས་ཡ་དེ་གཅིག་མཚུངས་རེད་བ་རེད་ཤག།

དགའ་སྡུག་གཉིས་ཆ་ཡོད་རེད་བསམ་གྱི་འདུག་ར་རྒན་ལགས། ཨ་ནི། ད་དགའ་སྡུག་ལབ་ན་སྡུག་པོ་ལབ་ན་ཡང་སོ་སོ་གི་དཀའ་ལས་ཞེ་དྲག་ད་མ་རེད་དེ་ཡང་སོ་སོ་དགོན་པ་ནང་ལ་ནི། སོ་སོ་དང་པོ་ཡོང་དུས་ན་ད་ང་རང་ལྟ་བུ་ཡིན་ན་ལུང་པ་སྤི་ཏི་ཁུག་ཀྱོག་ཅིག་ནས་སླེབས་སླེབས་དུས་ཙམ་པ་ལ་ནི་དང་པོ་དང་པོ་དེ་ཨ་ནི་ཐོག་མ་བོད་སྐད་མ་ཤེས་ཡ་དང་ཨ་ནི། འཛིན་གྲྭ་ནང་ལ་ཨ་ནི་རྒན་ལགས་དེ་ཚོ་གི་དཔེ་ཁྲིད་རྒྱག་གནང་པའི་སྐད་མ་གོ་ཡ་ལ་སོགས་པ། ལོ་ཁ་ཤས་རྗེས་དཀའ་ངལ་དེ་འདྲའི་འཕྲད་པ་ལ་སོགས་པ་དང། ནི། སོ་སོ་གི་དཔེ་ཆ་དཔེ་ཆ་སྦྱང་དུས་ཙམ་པ་ལ་སོ་སོ་གི་དཔེ་ཆ་ཤེས་མ་ཤེས་ཀྱི་དཀའ་ངལ་འགྲོའོ། ནི། སོ་སོ་གི་ལྟ་བ་མང་པོ་བློ་ལ་འཇུག་དགོས་ཡ་དང། ནི། དཀའ་ལས་མང་པོ་ཅིག་རྒྱག་དགོས་རེད་ཞོགས། ཞོགས་སྔ་ལངས་བྱེད་དགོས་ཡ་དགོང་ཕྱི་ཉལ་བྱེད་དགོས་ཡ་དང། ནི། འདི་འདྲའི་ད་འདི་འདྲའི་འདྲ་བ་དཀའ་ལས་ཆེན་པོ་ད་མ་རེད་དེ་ཡང་སོ་སོ་གི་ཡང་ཡུལ་གྱི་ཐོག་ན་དཀའ་ལས་དེ་སེ་ཡོད་རེད། ཡིན་ན་ཡང་འདི་དངོས་གནས་ཀྱི་དཀའ་ལས་ད་མ་རེད་སོ་སོ་གི་མཐའ་མ་མཐའ་གཞུག་ལ་སོ་སོ་གི་དགེ་རྩ་ཆེན་པོ་ཅིག་བསགས། དགེ་རྩ་ཆེན་པོ་སོ་སོ་དཀའ་ལས་ག་རེ་ཡིན། ཉིན་མཚན་དུས་དྲུག་ཏུ་དཀའ་ལས་ག་རེ་ལུས་ངག་ཡིད་གསུམ་གྱི་དཀའ་ལས་ག་རེ་བརྒྱབ་པ་ན་སོ་སོའི་དགེ་བའི་རྩ་བ་ཅིག་ཆགས་འགྲོ་གི་ཡོད་དུས་སོ་སོ་གི་དཀའ་ལས་ཁག་ཡ་མ་རེད་བསམ་གྱི་འདུག་ར་གི་ལ། ཨ་ནི་གཞན་པ། གཞན་པ་ཡང་མི་སྐྱ་དང་མ་འདྲ་བའི་སོ་སོ་གི། ད་འདུལ་ཁྲིམས་ཀྱི་ཆ་ནས་ཡིན་ན་ནི་སོ་སོ་གི་ཁྲིམས་འཁྱེར་དགོས་ཡ་ད་དེ་ཚོ་ནི་སོ་སོ་དང་པོ་ཉིད་ནས་ཨ་ནི་བྱེད་དུས་ཁོ་ར་ནས་སོ་སོ་སེམས་ཐག་གཅོད་ནས་ད། ཁྱིམ་ནས་ཁྱིམ་མེད་པར་རབ་བྱུང་དུས་ཙམ་པ་ལ་ཨ་ནི་སོ་སོ་གི་ཨ་ནི་འདུལ་ཁྲིམས་སྲུང་སྟངས་སྐོར་ལ་ཨ་ནི་དམིགས་བསལ་གྱི་ཨ་ནི་དཀའ་ངལ་ཟེར། ད་སྒེར་ང་རང་ཐོག་ལ་ཡིན་ན་ནི་སྒེར་གྱི་ཐོག་ལ་ནི་དཀའ་ངལ་ཟེར་ཡོང་གི་མི་འདུག་ད་གཞན་པ་ལའོ་འདི་འདྲི་དེ་འདྲི་ར་བ་ཡིན་གྱི་རེད་བསམ་གྱི་འདུག་ལ། ལགས་སོ་ལགས་སོ། ད་ལྟ་བཙུན་མ་འདིས་བྱང་ཆུབ་དབང་མོ་ལགས་ཁྱེད་དེའི་ཐོག་ལ་ག་རེ་གསུང་ཡ་ཡོད་ན།
སྤྱིར་བཏང་དཀའ་ལས་རྒྱག་སྟངས་ད་བཙུན་མ་ཡིན་ན་འདྲི་བྱ་ཐོག་ལ་ནི་དགེ་འདུན་པ་ཡིན་ནའང་དཀའ་ལས་རྒྱག་སྟངས་ད་གཅིག་པ་རེད། ཡིན་ནའང་བཙུན་མ་ལ་ཡི་དེ་ད་ག་ལ་བ་རེད། སྤྱིར་བཏང་མི་སྐྱ་ལས་ད་འདི་སེལ་ཐག་པ་དེ་ག་རེད། འཚོ་བ་ད་ག་རེ་དཀའ་ངལ་ཟེར་གྱི་མི་འདུག།
ལགས་སོ་ལགས་སོ། ད་ད་ད་ཅིག་ཡང་ཅིག། གྲྭ་པ་ཡང་ལོག་འགྲོ་མཁན་དེ་འདྲི་མང་པོ་ཡོད་རེད། བཙུན་མ་གི་ཡང་ཅིག་གྲངས་འབོར་དང་དེ་འདྲི་ཐོག་ལ་བཏོན་པ་ཡིན་ན་བཙུན་མ་དེ་ལོག་འགྲོ་མཁན་དེ་འདྲི་གཟིགས་གི་ཡོད་ན་ད་སྤྱི་ཚོགས་ཀྱི་འགྱུར་བ་རེད་ཨ་ནི་སྤྱི་ཚོགས་ཀྱི་གནོན་ཤུགས་རེད་དེ་འདྲི་གི་ཐོག་ནས་བཙུན་མ་ཅིག་བྱས་ཚར་བའི་རྗེས་ལ་ད་མང་ཆེ་བ་ཅིག་བཙུན་མ་རང་མི་ཚེ་གང་ཚ་བཞུགས་མཁན་དེ་འདྲི་ཡོད་རེད་པས། ཡང་ཅིག་བཙུན་མ་ལོག་མཁན་དེ་འདྲས་ཡང་ཁྱེད་རྣམ་པ་ཚོ་གི་ཅིག་ཉམས་མྱོང་དེའི་ཐོག་ནས་བལྟས་པ་ཡིན་ན་དེ་འདྲས་ག་རེ་གཟིགས་གི་འདུག་ཨེ་ལགས། བཙུན་མ་ལོག་མཁན་འགའ་རེ་ཟུང་རེ་ཟུང་ཡོད་རེད་མང་པོ་ད་གདན་ས་ཁག་དང་གྲྭ་པ་དེ་ཚོ་ལ་ཡིན་ན་ད་ད་ཞེ་དྲག་གསལ་བོ་ད་ཞུ་ཤེས་ཀྱི་མེད་ད་ལོག་མཁན་ད་ཡོད་ད་ཡོད་རེད་ཡིན་ནའང་ང་ཚོ་ད་བཙུན་མའི་དགོན་པ་ནང་ལ་ཡིན་ན་ད་དཔྱད་ཡོད་ཨ་མ་རེད་ལབ་ནས་ཞུ་ཡ་ཡོད་མ་རེད་ཡོད་རེད་ད་ཡིན་ནའང་ཉུང་ཉུང་རེད་མི་འབོར་གི་ཆ་ནས་ཨ་ནི་ང་ཚོ་གི

ད་བཙུན་མ་རེད་བུད་མེད་ཚོ་ལ་དམིགས་བསལ་ཡང་ཅིག་གདེང་འཇོག་ཆེན་པོ་ཅིག་དང་ཅིག་ཕོ་མོ་འདྲ་མཉམ་དང་དེ་འདྲ་གི་ཅིག་སླེབས་ཐུབ་ཡས་ཀྱི་སྡིངས་ཆ་ཅིག་དང་གོ་སྐབས་ཆེན་པོ་ཅིག་ལ་ཁྱེད་རང་ཚོ་གི་ངོས་འཛིན་འདྲ་པོ་ཅིག་བཞེས་ཀྱི་ཡོད་པས་མཐའ་དོན་འདི་ལ་ཁྱེད་རྣམ་པ་གཉིས་ཀྱི་དགོངས་ཚུལ་ཐུང་ངུ་རེ་གསུང་རོགས་ཞུ། ད་རེད་ལ་ད་སྤྱིར་བཏང་གི་བྱས་ན་ད་བཙུན་མའི་དགེ་བཤེས་མ་གི་ཨ་ནི་དེ་ག་རེ་ཟེར་མཚན་གནས་ཐོབ་པ་དེ་ཨ་ནི་གཙོ་བོ་ཨ་ནི་གོང་ས་སྐྱབས་མགོན་རིན་པོ་ཆེ་གི་བཀའ་དྲིན་བཀའ་དྲིན་ཉག་གཅིག་ཡིན་པ་དང། རང་གཞུང་ཆོས་རིག་ལས་ཁུངས་དང་བཙུན་མའི་ལས་འཆར་གྱིས་སོ་སོ་གི་རོགས་རམ་དང་ཚང་མ་གི་ཕྱག་རྡོར་མཉམ་སྤུངས་གི་བཀའ་དྲིན་ལ་བརྟེན་བྱས་ནས་སོ་སོ་གི་དགེ་བའི་བཤེས་གཉེན་རྣམ་པ་དེ་ཚོ་རེད། དེ་ཚོ་གི་ཐུགས་རྗེའི་སྨོན་ལམ་ལ་བརྟེན་ནས་ང་རང་ཚོ་ད་བཙུན་མ་དགེ་བཤེས་མ་དུ་སུ་ཆགས་པ་དེ་ཡང

ཁོ་ལ་སྤྱི་ཚོགས་དེ་དུས་རབས་ཉི་ཤུ་རྩ་གཅིག་ཡིན་དུས་ཙམ་པ་ལ་ཡང་དེང་སང་གི་སྤྱི་ཚོགས་ཀྱི་ནང་ལ་ནི་སྤྱི་ཚོགས་དང་མཐུན་པ་བྱས་ཅིག་ལས་ཀ་ག་རེ་ཡིན་ན་བྱེད་དགོས་དུས་ཡང་དགེ་བཤེས་མ་གི་ད་མཚན་གནས་དེ་ཁྱེར་བྱས་ཨ་ནི་འདི་ག་ལ་འགྲོ་དུས་ཙམ་པ་ལ་ཡང་མི་གིས་བརྩི་འཇོག་བྱེད་སྟངས་ཡིན་ནའི་རེད་སྤྱི་ཚོགས་ནང་ལ་ནི་སོ་སོ་གིས་ལས་ཀ་བྱེད་དགོས་བསམ་ན་ཡང་ཨ་ནི་སོ་སོ་དགེ་བཤེས་མ་གི་ཨ་ནི་མཚན་དོན་གྱི་ཐོག་ནས་ཡོད་ན་ཡང་མི་དེ་ཚོ་གི་ཡང་བརྩི་མཐོང་དང་ད་སོ་སོ་གི་ལས་གནས་དང་ག་རེ་གི་ཐོག་ལ་ཞབས་ཞུ་ཞུ་དགོས་བསམ་ན་ཡང་འདི་ལ་ངོས་ལེན་ཡོད་པ་གཅིག་དང། ཨ་ནི། ད་སྤྱི་ཚོགས་ནང་ལ་ཡིན་ནའི་རེད་ད་ད་ལྟ་བར་དུ་ད་སྤྱི་བཏང་གི་ཨ་ནེ་དེ་ཚོ་གི་སྤྱི་བཏང་གི་སློབ་གཉེར་དང་དེ་ཚོ་སོ་སོ་དགོན་པ་ནང་ལ་བྱས་ད་བྱས་དེ་བར་དུ་སོ་སོ་སོ་སོ་སོ་གི་ས་ཁུལ་ཁུག་ཀྱོག་ཁུག་ཀྱོག་དེ་བ་ལ་སོ་སོ་སློབ་སྦྱོང་བྱས་དེ་འདྲ་བསྡད་དུས་མཐོང་རྒྱ་ཞེ་དྲག་མེད་པ་འདྲ་བོ་ཅིག་དེ་འདྲའི་ཆགས་འགྲོ་བ་ཡོད་པ་འདྲ་བོ་ཅིག་ཡོད་རེད་དེ། ཨཱ་ནི་རྗེས་ལ་ད་དགེ་བཤེས་བཏང་ནས་འདི་བྱས་ནས་སོ་སོ་སྤྱི་ཚོགས་ངོས་ནས་ཡིན་ན་ཡང་ད་དགེ་བཤེས་མ་བཏང་ནས་ཨཱ་ནི་སྤྱི་ཚོགས་ཀྱི་ཨཱ་ནི་ཁོ་རང་གི་སྡིངས་ཆ་སྒང་ལ་ཨཱ་ནི་སོ་སོ་བགྲོ་གླེང་གནང་དུས་ཡིན་ན་རེད། ཨཱ་ནི་དེ་འདྲའི་གི་ཆོས་ཀྱི་བགྲོ་གླེང་ཡིན་ན་རེད་ཨཱ་ནི་དེ་མ་ཡིན་པའི་ག་རེ་གི་སོ་སོའི་རིག་གཞུང་ག་རེ་ཐོག་ལ་ཡིན་ན་ཡང་ཨཱ་ནི་བཙུན་མ་དེ་ཚོ་ལ་གོ་སྐབས་ཅིག་སྤྲད་ནས་ཨཱ་ནི་དགེ་བཤེས་མ་འདི་ཚོ་ལ་གོ་སྐབས་གནང་གི་འདུག་ལ། ཨ་ནི་དེ་འདྲའི་གོ་སྐབས་དེ་འདྲ་གནང་དུས་ཙམ་པ་ཨ་ནི་རྒྱལ་སྤྱིའི་སྡིངས་ཆ་སྒང་ལ་སོ་སོ་གིས་ཡིན་ན་ཡང་ཉམས་མྱོང་དང་ཨ་ནི་མཁས་དབང་མང་པོ་ཕེབས་དུས་ཙམ་པ་ལ་ནི་དེ་ཚོའི་ནང་ནས་དེ་ཚོའི་ཐོག་ནས་སོ་སོ་ལ་ཨ་ནི་བློ་བསྐྱེད་མང་པོ་རག་ཡ་ལ་སོགས་པ་དང། ཨ་ནི་འོན་འདི་འདྲའི་འདྲ་བོ་ཨ་ནི་ཁེ་ཕན་ཆེན་པོ་ཨ་ནི་སྤྱི་ཚོགས་ནང་ལ་ཨ་ནི་དེ་མ་འདྲ་འདྲ་བོ་ཅིག་འདུག་ཟེར་ཡང་ང་རང། གོང་ན་འགྲོ་འོང་དྲིན་གྱིས་ཅི་ཐུབ་ལ། ལགས་སོ་ཐུགས་རྗེ་ཆེ་ད་དགེ་བཤེས་མ་ཆགས་ཚར་བའི་རྗེས་ལ་ཁྱེད་རྣམ་པ་ཚོ་གི་སྒོ་མོ་འདྲ་བོ་མཚོན་ན་ད་ཅིག་རྒྱ་ཆེན་པོ་ཞེ་པོ་ཅིག་ཕྱེ་བཞག་པ་ཡོད་པ་དེ་འདྲའི་རྣམ་པ་ཅིག་རེད་འདུག་པ་ལགས་བཀའ་དྲིན་ཆེ་དེ་རིང་ད་ལྟ་དགེ་བཤེས་མ་བྱང་ཆུབ་དབང་མོ་ལགས་དང་ཨ་ནི་དགེ་བཤེས་མ་ཐུབ་བསྟན་ཆོས་འཛིན་ལགས་ཁྱེད་རྣམ་པ་གཉིས་ང་ཚོ་དེ་རིང་ལས་རིམ་ནང་ཕེབས་པ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་གི་ཡིན། ཐུགས་རྗེ་གནང། ལགས་སོ་ཐུགས་རྗེ་ཆེ་ལགས་སོ་ཐུགས་རྗེ། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང།